ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་གསུམ་པའི་ཚེས་ཉི་ཤུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་དྲུག་རེས་གཟའ་མིག་དམར་ཉིན་གྱི་དགོང་དྲོའི་ལས་རིམ་འདི་བཞིན་འཆི་མེད་ལགས་ཀྱིས་བཀོད་སྒྲིག་གནང་པ་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་དོན་གྲུབ་རྣམ་རྒྱལ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་སྦྲགས་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་མགོན་པོ་སྐྱིད་ལགས་ནས་སླར་ཡང་ཁོང་གི་གཅེན་པོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཚེ་བཙོན་ཁྲིམས་ཆད་ལ་དྲང་བདེན་གྱི་ཐག་གཅོད་དགོས་པའི་ངོ་རྒོལ་བྱས་པར་ཉེན་རྟོག་པས་ཁོང་བཙན་ཁྲིད་བྱས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་སོགས་དེ་རིང་གི་གསར་འགྱུར་ཁག་དང། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབྱུག་རྩེད་པ་ཁག་ཅིག་ལ་མཇལ་ཁ་བསྩལ་གནང་མཛད་འདུག་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཁེ་ན་ཌའི་ཊོ་རོན་ཊོ་གྲོང་ཁྱེར་དུ་གནས་བཞུགས་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ལགས་བདེ་ཐང་ངང་རྒྱལ་ས་ཨོ་ཊ་ཝ་བར་དུ་ཞི་བའི་གོམ་བགྲོད་གནང་ཟིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གནད་དོན་གླེང་མོལ་གྱི་ལས་རིམ་ནང་ཨེ་མོ་རི་བོད་ཀྱི་ཚན་རིག་ལས་འཆར་གྱི་དམིགས་ཡུལ་ཁག་དང་མ་འོངས་ལས་དོན་གནང་སྒོ་བཅས་ཀྱི་སྐོར་ཨེ་མོ་རི་བོད་ཀྱི་ཚན་རིག་ལས་འཆར་འབྲེལ་མཐུད་པ་པད་མ་བསྟན་འཛིན་ལགས་དང་ལོ་གཉིས་ཀྱི་སློབ་མཐར་སོན་པའི་ཁོངས་ནས་བཙུན་དགོན་སྒྲོལ་མ་གླིང་གི་བཙུན་མ་སྐལ་བཟང་ལྷ་མོ་ལགས་དང་ར་སྟོད་གྲྭ་ཚང་གི་དགེ་སློང་བཀྲ་ཤིས་རྒྱལ་མཚན་ལགས་བཅས་དང་ལྷན་གླེང་མོལ་ཞུ་བ་བཅས་ལས་རིམ་ཁག་རིམ་པས་གསན་གནང་གི་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་མ་ཞུས་གོང་ཐོག་མར་མགོན་པོ་སྐྱིད་ལགས་ནས་སླར་ཡང་ཁོང་གི་གཅེན་པོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཚེ་བཙོན་ཁྲིམས་ཆད་ལ་དྲང་བདེན་གྱི་ཐག་གཅོད་དགོས་པའི་ངོ་རྒོལ་བྱས་པར་ཉེན་རྟོག་པས་ཁོང་བཙན་ཁྲིད་བྱས་ཡོད་འདུག་ཞིབ་ཕྲའི་གནས་ཚུལ་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་སྙན་སྒྲོན་གནང་གི་རེད། དེ་རིང་ཕྱི་ཟླ་ལྔ་པའི་ཚེས་བཅུ་དྲུག་ཉིན་གྱི་བོད་ནང་གི་སྔ་དྲོ། བོད་ཀྱི་ཚོང་པ་ཆེན་མོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་བོད་རང་སྐྱོང་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་བསྐྱར་དུ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཚེ་བཙོན་ཁྲིམས་ཆད་ལ་དྲང་བདེན་གྱི་ཐག་གཅོད་དགོས་པའི་ངོ་རྒོལ་བྱས་པར་རྒྱ་ནག་གཞུང་འབྲེལ་ལྷ་ས་སྤྱི་བདེ་ཉེན་རྟོག་པས་མགོན་པོ་སྐྱིད་ལགས་བཙན་ཐབས་ཀྱིས་ཉེན་རྟོག་རླངས་འཁོར་ནང་བཅུག་སྟེ་ཁྲིད་ཡོད་པ་དང། ད་ལྟའི་ཆར་དངོས་སུ་འཛིན་བཟུང་བྱས་མིན་གྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་མེད། བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། གོང་གསལ་འབྲེལ་ཡོད་བོད་མི་གཅིག་ནས་མགོན་པོ་སྐྱིད་ལགས་ཀྱིས་ངོ་རྒོལ་བྱེད་བཞིན་པའི་བརྙན་གཉིས་མཁོ་སྤྲོད་གནང་བའི་ནང་ཁོ་མོས་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་ངོ་རྒོལ་བྱེད་བཞིན་པ་དང་འབྲེལ་སྤྱི་བདེ་ཉེན་རྟོག་པ་ཁག་ཅིག་ཡོང་སྟེ་བཙན་གྱིས་ཁྲིད་ཐབས་བྱེད་བཞིན་པར་མགོན་པོ་སྐྱིད་ལགས་ནས་ཉེན་རྟོག་པ་ཚོར་ཁྱེད་ཚོས་ང་གནས་འདིར་མ་བསད་བར་དུ་འགྲོ་རྒྱུ་མིན་ཞེས་བཤད་བཞིན་པར་ཉེན་རྟོག་པ་ཚོས་ཁོ་མོར་བོད་སྐད་ལམ་ནས་ཡར་ལོངས་དང། ཁོ་མོ་ཡར་སློངས་ཞེས་སྐད་ཆ་བཤད་བཞིན་པ་གོ་ཐོས་འདུག་ལ། ཡང་ཕྱི་ཚེས་བཅོ་ལྔ་ཉིན་ངོ་རྒོལ་བྱས་པའི་བརྙན་གཉིས་པ་ཞིག་མཁོ་སྤྲོད་གནང་བའི་ནང། མགོན་པོ་སྐྱིད་ལགས་ནས་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཚེ་བཙོན་ལ་དྲང་བདེན་གྱི་ཐག་གཅོད་དགོས་པའི་ངོ་རྒོལ་དང་འབྲེལ་ཁྲིམས་ཁང་ལ་ཞུ་བསྐུལ་ཆེད་བརྐྱངས་ཕྱག་འཚལ་བཞིན་པ་སོགས་མཐོང་རྒྱུ་འདུག། འདི་ལོའི་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་ལྔ་ཉིན་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་གཉིས་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་ངོ་རྒོལ་དང་འབྲེལ་རྒྱ་ནག་ཉེན་རྟོག་པས་མགོན་པོ་སྐྱིད་ལགས་ཀྱི་ངོ་རྒོལ་སྐབས་མི་མང་གིས་མི་མཐོང་ཆེད་རས་ཡོལ་ནག་པོས་མཐའ་བསྐོར་བ་སོགས་བྱས་ཡོད་པ་དང་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་སྔ་དྲོ་མགོན་པོ་སྐྱིད་ལགས་དང་ཁོང་གི་བཟའ་ཟླ་གཉིས་བསྐྱར་དུ་འཛིན་བཟུང་གིས་ལྷ་ས་བཀག་སྐྱིལ་ཁང་དུ་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་མཚན་དཀྱིལ་བར

མགོན་པོ་སྐྱིད་ཀྱང་སྔ་རྗེས་སུ་ཐེངས་ལྔ་ལ་འཛིན་བཟུང་དང་འདྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་འགོ་འཛུགས་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་ཧི་མ་ཅལ་མངའ་ཁུལ་དུ་ཡོད་པའི་སྤོན་ཊ་བཀྲ་ཤིས་གླིང་བོད་མིའི་གཞིས་ཆགས་དང་མན་ཌིར་འཚམས་གཟིགས་གནང་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པར་གཞིགས་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཧི་མ་ཅལ་མངའ་ཁུལ་དུ་གཞུང་དོན་འཚམས་གཟིགས་གནང་བཞིན་པའི་ཁྲོད་ཟླ་བ་འདིའི་ཚེས་བཅོ་ལྔའི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤོན་ཊ་བཀྲ་ཤིས་གླིང་བོད་མིའི་གཞིས་ཆགས་སུ་ཕེབས་འབྱོར་གནང་བའི་ཐོག་ཐོག་མར་སྲིད་སྐྱོང་མཆོག་ནས་སྤོན་ཊ་བཀྲ་ཤིས་གླིང་བྱང་ཆུབ་ལྷ་ཁང་དུ་མཆོད་མཇལ་དང་དེ་རྗེས་ས་གནས་འགོ་འཛིན་ལས་ཁུངས་ས་གནས་འཐུས་ཚོགས་ས་གནས་རང་བདེན་ཚོགས་ཆུང་གི་ལས་ཁུངས་བཅས་ལ་འཚམས་གཟིགས་གནང་བ་དང་དེ་གའི་མང་ཚོགས་དང་ཐུག་འཕྲད་ཀྱིས་གསུང་བཤད་གནང་ཡོད་པ་རེད། ཉིན་རྒྱབ་སྲིད་སྐྱོང་མཆོག་སྤོན་ཊ་བཀྲ་ཤིས་གླིང་ནས་མན་ཌིར་ཕེབས་ཐོན་གྱིས་ས་གནས་བོད་མི་ཁྲོམ་ས་དང་མན་ཌི་ཁུལ་གནས་སྡོད་བོད་མི་རྣམས་དང་ཐུག་འཕྲད་ཀྱིས་གསུང་བཤད་གནང་ཡོད་པ་མ་ཟད་ས་གནས་རང་བདེན་ཚོགས་ཆུང་གི་ལས་ཁུངས་ལ་འཚམས་གཟིགས་བཅས་ལེགས་པར་གྲུབ་སྟེ་མཚོ་པདྨར་ཕེབས་ཐོན་གྱིས་དེར་མཚོ་པདྨའི་ས་གནས་འབྲེལ་མཐུད་པ་དང་ས་གནས། ས་གནས་ཀྱི་གཞུང་དང་གཞུང་ཁོངས་མིན་པའི་ཚོགས་པ་ཁག་གི་ལས་སྣེ་རྣམས་པ་ས་གནས་མང་ཚོགས་ནས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་ཡོད་འདུག་གནས་ཚུལ་ནང་གསལ་བར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཟླ་བ་འདིའི་ཚེས་དགུ་ནས་བཟུང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སིམ་ལ་དང་ཀུ་ལུ་མ་ན་ལི་སོགས་སུ་ཕྱོགས་བསྐྱོད་གཟིགས་ཞིབ་གནང་ཡོད་པ་མ་ཟད། ཧི་མ་ཅལ་མངའ་སྡེའི་ལས་ཐོག་སྤྱི་ཁྱབ་བློན་ཆེན་དང་ཟུར་པ་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང་བཅས་དང་ལྷན་མཇལ་འཕྲད་གནང་ཡོད་ཅིང་མཇལ་འཕྲད་དེ་ཚོའི་སྐབས་སྲིད་སྐྱོང་མཆོག་གིས་བོད་ནང་གི་གནས་སྟངས་སྤྱི་དང་ཕུགས་རྒྱང་རིང་པོའི་ཐོག་ནས་རྒྱ་ནག་གིས་རྒྱ་གར་གྱི་སྲུང་སྐྱོབ་ལ་ཉེན་ཚབས་ཇི་ཙམ་ཆགས་ཀྱི་ཡོད་མེད་དེ་བཞིན་ཧི་མཱ་ཅལ་མངའ་ཁུལ་དུ་གནས་སྡོད་བྱེད་པའི་བོད་མིའི་ས་གཞི་བདག་དབང་གི་རྩོད་རྙོག་སེལ་ཐབས་དང་འབྲེལ་བའི་ཐད་སྙན་སེང་དང་གྲོས་བསྡུར་སོགས་གནང་ཡོད་པ་རེད། ཕྱི་ཚེས་བཅོ་ལྔ་ཉིན་སྲིད་སྐྱོང་མཆོག་ཧི་མཱ་ཅལ་མངའ་སྡེའི་ནང་གི་གནས་ཆེན་མཚོ་པདྨར་ཕེབས་འབྱོར་གྱིས་ཕྱི་ཚེས་བཅུ་དྲུག་ཉིན་གནས་གཟིགས་དང་མི་མང་ལ་མཇལ་འཕྲད་ལམ་སྟོན་གནང་རྒྱུ་དང་ཆབས་ཅིག་ཏུ་ཕྱི་ཚེས་བཅུ་བདུན་ཉིན་བཞུགས་སྒར་དུ་ཕྱིར་ཕེབས་ཀྱི་ལམ་ཞོར་དུ་བཀྲ་ཤིས་གླིང་ས་གནས་སུ་གཟིགས་ཞིབ་དང་མི་མང་ལ་མཇལ་འཕྲད་གནང་འཆར་ཡོད་པ་ནང་སྲིད་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ནོར་བུ་ལགས་ནས་འགྲེལ་བརྗོད་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབྱུག་རྩེད་པ་ཁག་ཅིག་ལ་མཇལ་ཁ་བསྩལ་གནང་མཛད་འདུག་པའི་སྐོར་འདི་གའི་བཞུགས་སྒར་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་གསན་རོགས་གནང།
རྒྱལ་སྤྱིའི་ཁྲོད་དར་ཁྱབ་ཆེ་བའི་རྒྱ་གར་དབྱུག་རྩེད་འགྲན་བསྡུར་རམ Indian Premier League ནང་རུ་ཁག་བཅུ་ཡོད་པ་ལས་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་དབྱུག་རྩེད་ཐང་དུ Kings Eleven Punjab འམ Punjab རུ་ཁག་དང Delhi Capital འམ Delhi རུ་ཁག་གཉིས་བར་རྩེད་འགྲན་གནང་རྒྱུ་ཡིན་འདུག་ཅིང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ཟླ་བ་ལྔ་པའི་ཚེས་བཅུ་དྲུག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གོང་ཞུས་རུ་ཁག་གཉིས་ཀྱི་དབྱུག་རྩེད་པ་ཁག་ཅིག་དང་རུ་ཁག་གཉིས་ཀྱི་ལས་བྱེད་བཅས་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་པ་རེད། མཇལ་ཁའི་སྐབས ྋགོང་ས་མཆོག་ལ་རྩེད་མོའི་ནང་འགྲན་རྩོད་སྐབས་ནང་བསམ་བློར་སྟངས་འཛིན་ག་འདྲ་གནང་དགོས་པའི་སྐོར་བཀའ་འདྲི་ཞུས་པར ྋགོང་ས་མཆོག་གིས་བཀའ་ལན་དུ།
ཁྱེད་རང་ཚོ

ཁྱོད་རྣམས་ཀྱིས་ད་ལྟ་རྩེ་བཞིན་པའི་ཆེད་ལས་ཀྱི་རྩེད་མོའི་རིགས་དེ་འདྲ་རྩེ་མྱོང་མེད་ཅེས་དང་ནང་བསམ་བློར་སྟངས་འཛིན་བྱེད་ཕྱོགས་དང་འབྲེལ་བའི་སྐོར་གླེང་པའི་སྐབས་ནང་པའི་གཞུང་ལུགས་ནང་དཔྱད་སྒོམ་གྱི་ལམ་ནས་དངོས་ཡོད་གནས་སྟངས་རྒྱུས་ལོན་གནང་རྒྱུ་དེ་རེད་ངོས་ཀྱིས་ལོ་ངོ་བཅུ་ཕྲག་འགའ་ཞིག་དེ་ལྟར་ཉམས་ལེན་བྱས་པ་དེས་ཏན་ཏན་ཕན་ཐོགས་འདུག་ཇི་ཙམ་གྱིས་སེམས་ལ་སྦྱོང་བརྡར་སྤྲད་པ་དེ་བས་རིག་པ་སྒྲིམ་ཐུབ་རང་གི་སེམས་ཞི་བདེ་བག་ཕེབས་ངང་གནས་པར་གཞན་ཕན་གྱི་བློ་ནི་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་ངོས་ཀྱིས་ཉིན་ལྟར་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་པའི་རྗེས་འབྲས་སུ་དངོས་པོ་ཐམས་ཅད་གཅིག་ལ་གཅིག་བརྟེན་ཡིན་པ་ཤེས་ཐུབ། དེའི་སྟེང་རྒྱུན་དུ་གནས་ཚུལ་བཟང་ངན་ག་རེ་ཐོས་པ་ཡིན་ནའང་དེས་གློ་བུར་དུ་སོ་སོའི་སེམས་སྤྲོ་ཡག་ལ་སོགས་པའི་གནས་ཚུལ་རིགས་ཡོང་རྒྱུ་ཁག་པོ་རེད་ཅེས་བཀའ་ཕེབས་འདུག། མཇལ་ཁ་གྲུབ་མཚམས་སུ་ལྡི་ལི་རུ་ཁག་གི་རྒྱལ་སྤྱིའི་དབྱུག་རྩེད་པ Phil Salt ལགས་ཀྱིས་གསར་འགོད་པ་ཚོར་མཇལ་ཁའི་སྐོར་གསུང་དུས། དེ་རིང་གོང་ས་ཏཱ་ལའི་བླ་མ་མཆོག་མཇལ་རྒྱུ་བྱུང་བ་དེ་ནི་ཧ་ཅང་གི་དགའ་ཚོར་ཆེན་པོ་བྱུང། དེ་ནི་ངའི་མི་ཚེའི་ནང་ཐེངས་དང་པོ་དེ་ཆགས་ཀྱི་ཡོད།
དེ་རིང་གོང་ས་མཆོག་གིས་བཀའ་སློབ་སྩལ་བ་ཡོངས་རྫོགས་དུས་ཚོད་ཐུང་ངུ་ཞིག་གི་ནང་བརྗོད་མི་ཐུབ་ཀྱང་གནད་དོན་འདྲ་མིན་ཐོག་གོ་རྟོགས་བྱུང་བའི་ཁྲོད། དུས་རྒྱུན་དུ་རྩེད་མོའི་རིགས་ལ་རོལ་བའི་སྐབས་ནང་སེམས་ཀྱི་ཞི་བདེ་དེ་གལ་ཆེན་པོ་ཡིན་པའི་སྐོར་བཀའ་སློབ་སྩལ་སོང། ཐེངས་འདིའི་རྒྱ་གར་དབྱུག་རྩེད་འགྲན་བསྡུར་ཁྲོད་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་དབྱུག་རྩེད་ཐང་དུ་རྩེད་འགྲན་གཉིས་ཡོད་པ་ལས་གཉིས་པ་དེ་ཕྱི་ཚེས་བཅུ་དགུ་ཉིན Punjab རུ་ཁག་དང Rajasthan Royals འམ Rajasthan རུ་ཁག་གཉིས་བར་རྩེད་འགྲན་གནང་རྒྱུ་ཡིན་འདུག་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བདུན་ཟླ་བ་གསུམ་པའི་ནང་བཞུགས་སྒར་རྡ་སར་རྒྱ་གར་དང་ཨོ་སི་ཀྲུ་ལི་ཡའི་དབྱུག་རྩེད་རུ་ཁག་གཉིས་བར་འགྲན་རྩོད་སྐབས། ཨོ་སི་ཀྲུ་ལི་ཡའི་དབྱུག་རྩེད་རུ་ཁག་ནས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཆོས་རའི་ནང་གོང་ས་མཆོག་ལ་མཇལ་ཁ་ཞུས་ཡོད་ཅིང། དེའི་རུ་ཁག་ཁོངས་སུ་ཡོད་པ་དང་ད་ལྟའི་ཆར་ལྡི་ལི་རུ་ཁག་ནང་མཉམ་ཞུགས་གནང་བཞིན་པ་དབྱུག་རྩེད་པ Mitch Marsh ལགས་ཀྱིས་ཐེངས་འདིའི་མཇལ་ཁའི་སྐོར་གསུང་དོན། དེ་རིང་གོང་ས་ཏཱ་ལའི་བླ་མ་མཆོག་མཇལ་རྒྱུ་བྱུང་བ་དེ་ནི་བརྗོད་པར་དཀའ་བའི་ཉིན་མོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། ཁོང་ནི་རླབས་ཆེན་གྱི་གང་ཟག་ཞིག་རེད་འདུག་དེ་རིང་གོང་ས་མཆོག་གིས་ཞི་བདེ་གལ་ཆེན་པོ་ཡིན་པའི་སྐོར་དང། དེ་བཞིན་སྒོམ་གྱི་ཕན་ནུས་ཀྱི་སྐོར་བཀའ་སློབ་སྩལ་སོང། ཡང་ལྷོ་ཨ་ཧྥེ་རི་ཀ་ནས་ཡིན་པ་དང་ད་ལྟའི་ཆར་པཱན་ཇབ་རུ་ཁག་ན་ཡོད་པ་ཀ་གྷི་སུ་ར་བཱ་དཱ་དང་དབྱིན་ཡུལ་ནས་ཡིན་པ་དང་ད་ལྟའི་ཆར་པཱན་ཇབ་རུ་ཁག་ན་ཡོད་པ་སེམ་ཀ་རོན་ལགས་གཉིས་སུ་བཅར་འདྲི་ཞུ་ཐབས་བྱས་ཀྱང་དུས་ཚོད་ཁོམ་པ་མེད་པའི་རྐྱེན་གྱིས་ཐེངས་འདིའི་མཇལ་ཁ་ཡག་པོ་བྱུང་ཞེས་མ་གཏོགས་གཞན་གང་ཡང་གསུངས་མ་བྱུང། དབྱིན་ཡུལ་ནས་ཡིན་པ་དང་ད་ལྟ་པཱན་ཇབ་རུ་ཁག་ན་ཡོད་པ་སེམ་ཀ་རོན་ལགས་ནི་ཐེངས་འདིའི་རྒྱ་གར་དབྱུག་རྩེད་འགྲན་བསྡུར་ཁྲོད་རིན་གོང་ཆེ་ཤོས་དེ་ཡིན་འདུག་ཅིང་ཁོང་ལ་རིན་བསྡུར་ཚོང་བསྒྱུར་སྐབས་ཧིན་སྒོར་དུང་ཕྱུར་བཅོ་བརྒྱད་དང་ས་ཡ་ལྔ་ཡི་གོང་ཚད་སྟེང་པན་ཇབ་རུ་ཁག་ནས་ཉོས་ཡོད་པ་རེད་འདུག་གཞི་རྩའི་རྒྱལ་སྤྱིའི་ཁྲོད་དར་ཁྱབ་ཆེ་བའི་རྒྱ་གར་དབྱུག་རྩེད་འགྲན་བསྡུར་དེ་ནི་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་འགོ་འཛུགས་ཀྱིས་ད་བར་རྩེད་ཐེངས་བཅུ་དྲུག་བྱུང་ཡོད་ཅིང་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བ་ལྔ་པའི་ནང་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་དབྱུག་རྩེད་ཐང་དུ་པན་ཇབ་དང་ཅེ་ནའི་སུ་པར་ཀིང་སམ་ཅེ་ནའི་རུ་ཁག་གཉིས་བར་རྩེད་འགྲན་སྐབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་མཛད་ཡོད་ཅིང། ཕྱིས་སུ་ཕྱི་ལོ་ཉིས་སྟོང་བཅུ་བཞི་ཟླ་བ་བཅུ་པའི་ནང་རྒྱ་གར་དང་ཝེས་ཨིན་ཌིས་དབྱུག་རྩེད་རུ་ཁག་གཉིས་བར་འགྲན་བསྡུར་སྐབས་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་མཛད་ཡོད་པ་རེད་གཞན་ཡང་དེ་སྔོན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་ཁྲོད་སྐད་གྲགས་ཆེ་བའི་རྒྱ་གར་གྱི་དབྱུག་རྩེད་པ་ས་ཆིན་ཏེན་དུལ་ཀར་ལགས་སུ་མཇལ་ཁ་དང་བཀའ་སློབ་བཀའ་དྲིན་མཛད་ཡོད་པ་རེད་བཞུགས་སྒར་དྷ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
ཡང་རྒྱ་ནག་གི་སྤྱི་ཟླ་བཞི་པར་བསྡོམས་རྩིས་བྱས་པར་གཞིགས་ན། རྒྱ་ནག་ནང་གཞོན་སྐྱེས་ལས་མེད་ཀྱི་གྲངས་འབོར་བརྒྱ་ཆ་ཉི་ཤུ་དང་ཚག་བཞིའི་བར་མང་དུ་ཕྱིན་ནས་བསྡོམས་རྩིས་ཉར་ཚགས་བྱེད་འགོ་ཚུགས་པ་ནས་བཟུང་གཞོན་སྐྱེས་ལས་མེད་ཚད་མཐོ་ཤོས་དེ་ཆགས་ཡོད་འདུག་ཡང་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ནས་ཕྱི་ཚེས་བཅུ་དྲུག་ཉིན་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་རྒྱལ་ཡོངས་བསྡོམས་རྩིས་ལས་ཁུངས་ཀྱིས་ཕྱི་ཚེས་བཅུ་དྲུག་ཉིན་གསལ་བསྒྲགས་བྱས་པའི་རྒྱལ་ཡོངས་དཔལ་འབྱོར་འགྲོ་ཕྱོགས་བརྒྱུད་རིམ་གྱི་གནས་སྟངས་ནང། སྤྱི་ཟླ་བཞི་པར་རྒྱ་ནག་གི་གྲོང་ཁྱེར་དང་གྲོང་སྡེ་ནང་གི་ལས་མེད་ཀྱི་ཚད་གཞི་ཕྲན་བུ་དམའ་རུ་སོང་ཡོད་ཀྱང་ན་གཞོན་ལས་མེད་ཀྱི་གྲངས་ཚད་དེ་ལོ་རྒྱུས་ཐོག་གི་ཚད་མཐོ་ཤོས་སུ་སླེབས་ནས་མཐོ་ཚད་བརྒྱ་ཆ་ཉི་ཤུ་དང་ཚག་བཞི་ཆགས་ཡོད་པ་བཀོད་ཡོད་པ་རེད། གོང་གསལ་རྒྱ་ནག་ནང་ལས་མེད་ན་གཞོན་གྱི་གྲངས་ཚད་བསྡོམས་རྩིས་གཞིར་བཟུང་ལྟར་ན་ལས་མེད་ངལ་རྩོལ་བའི་ལོ་ཚད་དེ་བཞིན་ལོ་ན་ཉི་ཤུ་རྩ་ལྔ་ནས་ལྔ་བཅུ་ང་དགུ་བར་གྱི་གྲངས་ཚད་བརྒྱ་ཆ་བཞི་དང་ཚག་གཉིས་ཡིན་པ་དང་དེ་ནས་ལོ་ན་བཅུ་དྲུག་ནས་ཉི་ཤུ་རྩ་བཞི་བར་གྱི་གཞོན་སྐྱེས་ལས་མེད་ཀྱི་གྲངས་ཚད་དེ་བརྒྱ་ཆ་ཉི་ཤུ་དང་ཚག་བཞི་ཡིན་ཞིང། དེ་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ནང་གི་གཞོན་སྐྱེས་ལས་མེད་ཀྱི་གྲངས་ཚད་བརྒྱ་ཆ་བཅུ་དགུ་དང་ཚག་དགུ་ཡིན་པ་དེ་ལས་བརྒལ་ནས་ཉིས་སྟོང་བརྒྱ་མེད་བཅུ་དགུ་ལོར་བསྡོམས་རྩིས་བྱེད་འགོ་བཙུགས་པ་ནས་བཟུང་ཚད་མཐོ་ཤོས་དུ་ཆགས་ཡོད་འདུག་ཡང་གནས་ཚུལ་ནང་གསལ་བར་རྒྱ་ནག་རྒྱལ་སྲིད་སྤྱི་ཁྱབ་ཁང་གི་གསར་འགྱུར་ལས་ཁུངས་ནས་ཕྱི་ཚེས་བཅུ་དྲུག་ཉིན་རྒྱ་ནག་རྒྱལ་ཡོངས་དཔལ་འབྱོར་འགྲོ་སྐྱོད་གནས་སྟངས་སྐོར་གྱི་གསར་འགོད་ལྷན་ཚོགས་སྐབས་སུ་རྒྱ་ནག་གི་དཔལ་འབྱོར་མུ་མཐུད་ནས་སླར་གསོ་བྱེད་བཞིན་ཡོད་པའི་གནས་སྟངས་ཡིན་ལུགས་བརྗོད་ཡོད་པ་རེད། ཡིན་ན་ཡང་རྒྱ་ནག་རྒྱལ་ཡོངས་ཀྱི་དགོས་མཁོ་དེ་ད་དུང་ཡང་འདང་གི་མེད་པ་དང་དེར་མང་ཚོགས་ལ་ཕན་ཐོགས་བྱུང་མེད་པའི་གནས་སྟངས་ཆགས་ཡོད་པ་གནས་ཚུལ་ནང་གསལ་འདུག་ལ་དེ་བཞིན་བོད་ནང་དུ་ཡང་གཞོན་སྐྱེས་ཚོར་ལས་ཀ་མ་རག་པའི་དཀའ་ངལ་མུ་མཐུད་འཕྲད་བཞིན་ཡོད་པ་རེད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུ་ན། ཨ་རིའི་མི་སེར་ཡིན་པའི་རྒྱ་རིགས་ཤིག་ལ་རྒྱ་ནག་གཞུང་ནས་སོ་ཉུལ་གྱི་ཉེས་མིང་འོག་བཙོན་འཇུག་གི་ཁྲིམས་ཆད་བཏང་ཡོད་འདུག་ཡང་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་གནས་ཚུལ་སྤེལ་གསལ་ལྟར་ན། རེས་གཟའ་ཟླ་བའི་ཉིན་རྒྱ་ནག་ཤར་ཕྱོགས་ཀྱི་ཅང་སུའུ་ཞིང་ཆེན་གྱི་སུའུ་ཀྲོའུ་ས་གནས་ཀྱི་འབྲིང་རིམ་མི་མང་ཁྲིམས་ཁང་གིས། ཨ་རིའི་ནང་ཕྱི་སྡོད་རྒྱ་རིགས་མཐུན་ཚོགས་ཀྱི་འགོ་ཁྲིད་ཡིན་པ་ལོ་ན་བདུན་ཅུ་དོན་བརྒྱད་ཅན་གྱི་ཨ་རིའི་མི་སེར་རྒྱ་རིགས John Leung ཟེར་བར་སོ་ཉུལ་གྱི་ནག་ཉེས་འོག་ཚེ་བཙོན་གྱི་ཁྲིམས་ཐག་བཅད་པ་དང་སྦྲགས་ཁོ་པའི་ཨ་སྒོར་བདུན་ཁྲི་གཉིས་སྟོང་ཡོད་པ་དེ་ཡང་གཞུང་བཞེས་བཏང་ཡོད་པའི་སྐོར་ཁྲིམས་ཁང་གི་གཞུང་འབྲེལ་དྲ་རྒྱའི་ཐོག་གསལ་བསྒྲགས་བྱས་ཡོད་པ་རེད། གནས་ཚུལ་ནང་གསལ་ལྟར་ན་རྒྱ་རིགས Leung ཟེར་བ་ནི་རྒྱ་ནག་དམར་ཤོག་ཚོགས་པའི་རྒྱབ་གཉེར་བྱས་པའི་ཨ་རི་དང་རྒྱ་ནག་མཛའ་གྲོགས་གོང་འཕེལ་ཞེས་ཕྱི་སྡོད་རྒྱ་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཡིན་ཞིང་རྒྱ་ནག་དམར་ཤོག་ཚོགས་པའི་མཐོ་རིམ་མི་སྣ་དང་མཉམ་དུ་པར་ལེན་བྱས་པ་ཡང་མཐོང་རྒྱུ་ཡོད་འདུག་པ་མ་ཚད་དེ་སྔ་རྒྱ་ནག་གཞུང་ནས་ཧོང་ཀོང་ས་གནས་ཐོག་རྒྱལ་ཁབ་བདེ་འཇགས་ཞེས་པའི་དམ་དྲག་གི་ཁྲིམས་གཞི་བཀོད་འདོམས་ཀྱི་ཐག་གཅོད་ལ་རྒྱབ་སྐྱོར་བྱེད་མཁན་ཞིག་ཀྱང་ཡིན་འདུག་ད་རེས་ཁོ་པར་ཚེ་བཙོན་གྱི་ཁྲིམས་ཆད་བཏང་པ་དེས་རྒྱ་ནག་གཞུང་ནས་ཁོ་པར་མགོ་གཉིས་འཁྲབ་ཀྱི་ཡོད་པའི་དོགས་གཞི་དང་ཕྱི་སྡོད་རྒྱ་རིགས་གཞན་ལ་ཡང་ཉེན་བརྡའི་ཚུལ་དུ་ཡིན་པ་གནད་དོན་དབྱེ་ཞིབ་པས་གཟིགས་ཀྱི་ཡོད་འདུག་རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི་ཕྱི་སྡོད་རྒྱ་རིགས་མཐུན་ཚོགས་ནི་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་གྱི་ལས་དོན་གྱི་ཆ་ཤས་སུ་ཡོད་ཅིང་ཚོགས་པ་དེ་རིགས་ཀྱིས་རྒྱ་ནག་གཞུང་གི་ལྟ་བ་ལངས་ཕྱོགས་དང་མཚུངས་པའི་ཤིན་ཅང་ནམ་ཤར་ཏུར་ཀིས་ཐན་ན་ཡུ་གུར་མི་རིགས་ས་ཡ་ལ་དོ་དམ་བཀག་སྐྱིལ་དང་དྲག་གནོན་གྱི་སྲིད་བྱུས་སོགས་དངོས་འབྲེལ་མ་ཡིན་པའི་འཁྱོག་བཤད་ཀྱི་དྲིལ་བསྒྲགས་བརྒྱུད་སྤེལ་བྱེད་བཞིན་དུ་ཡོད་པ་རེད། ཐེ་ཝན་རྒྱལ་ཡོངས་མཚོ་ཁའི་སློབ་གྲྭ་ཆེན་མོའི་སློབ་དཔོན་ཝུའུ་ཅིང་ཅུང་ཞུ་བས་གསུངས་ན་གོང་གསལ་རྒྱ་རིགས་ལི་ཝུང་ལ་ཚེ་བཙོན་གྱི་ཁྲིམས་ཆད་བཏང་པ་དེ་ཉེ་ལམ་རྒྱ་ནག་གཞུང་ནས་སོ་ཉུལ་ལ་གདོང་ལེན་ཞེས་པའི་ཁྲིམས་གཞི་བསྐྱར་བཅོས་བྱས་པའི་རྗེས་སོ་ཉུལ་གྱི་ལས་དོན་དང་དེ་བཞིན་ཕྱི་ཕྱོགས་ཀྱི་བཟོ་ཚོང་ལས་ཁང་ཁག་ལ་རྒོལ་རྡུང་གི་བྱ་བཞག་མང་དུ་འགྲོ་བཞིན་པའི་སྐབས་དང་འཁེལ་ཡོད་པ་གསལ་སྟོན་བྱས་འདུག་ལ། གཞན་ཡང་གནས་ཚུལ་ནང་གསལ་བར་རྒྱ་རིགས་ལི་ཝུང་ལ་བཙོན་འཇུག་གི་ཉེས་ཆད་བཀལ་བའི་གནས་ཚུལ་འདི་ཨ་རིའི་རྒྱལ་སྲུང་སློབ་སྟོན་པ་ཇེག་སུ་ལི་ཝན་དང་རྒྱ་ནག་དབུས་གཞུང་གི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་རྒྱུན་ལས་དང་ཕྱི་སྲིད་བློན་ཆེན་ཟུར་པ་ཝང་དབྱི་དབར་མཇལ་འཕྲད་གནང་བའི་ཉིན་ཤས་ཀྱི་རྗེས་སུ་བྱུང་ཡོད་འདུག་གོང་གསལ་རྒྱ་ནག་གི་ཁྲིམས་ཁང་གིས་ཁྲིམས་ཆད་གསལ་བསྒྲགས་བྱས་པའི་ནང་ལི་ཝུང་ཟེར་བ་དེ་ཧོང་ཀོང་གནས་སྡོད་ཨ་རིའི་མི་སེར་ཡིན་ཞིང་སུའུ་ཙའོ་ས་གནས་ཀྱི་སྤྱི་བདེ་ལས་ཁུངས་ནས་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བཞི་པའི་ཚེས་བཅོ་ལྔ་ནས་བཟུང་ཁོ་པའི་ཐོག་སོ་ཉུལ་གྱི་ཞིབ་འཇུག་བྱེད་འགོ་ཚུགས་ཡོད་པ་བརྗོད་འདུག་རོའི་ཊར་གསར་འགྱུར་ལས་ཁང་གིས་རྒྱ་ནག་ནང་བཅའ་སྡོད་ཨ་རིའི་གཞུང་ཚབ་ལས་ཁང་ལ་དྲི་རྩད་བྱ་སྐབས་གཞུང་ཚབ་ལས་ཁུངས་ཀྱི་མགྲིན་ཚབ་པས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་ཕྱི་སྡོད་ཨ་རིའི་མི་སེར་གྱི་བདེ་འཇགས་ལ་བློ་འཚབ་ཆེ་བཞེས་གནང་གི་ཡོད་ཅེས་གསུངས་པ་ལས་ཞིབ་ཕྲའི་ལན་འདེབས་གནང་མེད་པ་བཅས་གནས་ཚུལ་ལ་གསལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་རྒྱང་སྲིང་ཞུ་བཞིན་པ་ཡིན། ཁེ་ན་ཌའི་ཊོ་རོན་ཊོ་གྲོང་ཁྱེར་དུ་གནས་བཞུགས་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ལགས་བདེ་ཐང་ངང་རྒྱལ་ས་ཨོ་ཊ་ཝ་བར་དུ་ཞི་བའི་གོམ་བགྲོད་གནང་ཟིན་པའི་སྐོར་འདི་གའི་གསར་འགོད་པ་ཨོ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་གསན་རོགས་གནང། བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་བོད་དོན་ཆེད་ཞི་བའི་གོམ་བགྲོད་གནང་ནས

གང་དག་ཤེས་དགོས་ཀྱི་ཡོད་ཟེར་ཨ་ནི་དོན་ཚན་གཉིས་པ་དེ་ཨ་ནི་རྒྱལ་བ་ཡིད་བཞིན་ནོར་བུ་ཕ་ས་ཕ་ཡུལ་ལ་ད་ལྟ་རང་ཕེབས་དགོས་ཀྱི་ཡོད་དེ་ལ་ཁ་ན་ཌ་རྒྱལ་སྤྱིའི་སྤྱི་ཚོགས་ཁ་ན་ཌ་གཞུང་གི་ཐོག་ནས་དེ་ལ་རྒྱབ་སྐྱོར་བྱ་དགོས་ཀྱི་ཡོད་ཟེར་ཨ་ནི་དོན་ཚན་གསུམ་པ་དེ་ད་ལྟ་དུས་རབས་ཉི་ཤུ་རྩ་གཅིག་ནང་བོད་རྒྱ་གཉིས་ཀྱི་དཀའ་རྙོག་ཅིག་ཡོད་ཨ་དེ་དྲང་བདེན་གྱི་ཐོག་ནས་ད་གྲོས་མོལ་བྱེད་དགོས་ཀྱི་ཡོད་ཟེར་ཨ་ནི་དོན་ཚན་བཞི་པ་དེ་ང་ཚོ་གི་དེ་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་གཙོས་པའི་བོད་ཀྱི་ཆབ་སྲིད་བཙོན་པ་ཚང་མ

ཕེའུ་དང་སྔོ་མ་པ་ར་ལ་ཡ་གཅིག་ཁལ་བ་འདྲ་བོ་ཁལ་ཟིག་གི་འདུག་ཡ་ཁྱེད་རང། ཨོ། བྱོས་པའི་སྐབས་ལས་རྒྱག་གི་འདུག་འདྲ་བོ་དེ་ཁོ་རང་ཚོ་ཡིན་ན་ཕེ། ཁ་ཤི་ང་ལ་ཁྱོད་ཐུགས་རྗེ་ཆེ་ཁོང་ཚོ་ལ་ཡིན་ཕོ་མེད་ཞུ་དེ་འདྲ་ཨ་ནི་ཛ་འདྲ་ཧ་གོ་གི་མེད་ཟེར་ར་ཨ་ནི། ཨོ་པ། བོད་ལབ་ཡ་དེ་ཧ་གོ་གི་ཡོད་ཡིན་ན་བོད་ཀྱི་ནང་གནས་སྟངས་ག་འདྲ་ཞིག་ཡིན་མིན་ང་ཚོ་གི་དེ་འདྲ་མཁྱེན་གི་མི་འདུག་ཟེར་ཨ་ནི་ཁོ་རང་ཚོ་ཡིན་ན་ད

གཞི་རྒྱ་ཆེན་པོ་ཞེ་དྲག་ནང་བཞིན་དུས་ཚོད་མང་པོ་ཞིག་འགོར་ཡག་གི་གནས་སྟངས་ཆགས་བསྡད་ཤག་ང་ཚོ་རླུང་འཕྲིན་ཁང་ནས་ཁྱེད་རང་གི་ད་ལྟའི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ཨ་ནི་ལམ་ལྷོང་ཡོང་བའི་སྨོན་འདུན་ཞུ་ཡ་ཡིན། འོ་ཡ་ཝེ་བཀའ་དྲིན་ཆེ་ཐུགས་རྗེ་ཆེ་ནོ། ལགས་ཨ་ནི་བཀའ་དྲིན་ཆེ་ད་ལྟ་ངས་བཀའ་འདྲི་ཞུ་ས་དེ་ཨ་ནི་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ད་ལྟ་ཁ་ན་ཌའི་ནང་ལོགས་ལ་ཡག་ཅིག་ཞི་བའི་གོམ་བགྲོད་ཊོ་རོན་ཊོ་ནས་བྱས་ཨོ་ཊ་ཝ་བར་དུ་མཇུག་སྒྲིལ་ཟིན་པ་དང་ཨ་ན་ཡོང་རྒྱུའི་ཚེས་བཅུ་བདུན་ཉིན་ལ་ཡ་ལྷག་དཀར་ཉིན་མོ་དང་སྟབས་བསྟུན་བྱས་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་འདུག་སེ་སྤེལ་ཡ་རེད་ཤག་ད་སངས་རྒྱས་སྐྱབས་ཁོ་རང་ཏོ། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་ཡིན། ཨེ་མོ་རི་བོད་ཀྱི་ཚན་རིག་ལས་འཆར་གྱི་འོག་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་རྗེས་དྲན་བསྟན་འཛིན་རྒྱ་མཚོ་སློབ་ཡོན་སོན་མཁན་གྱི་སློབ་མ་རྣམས་ལ་སྤྱི་ཟླ་ལྔ་བའི་ཚེས་བརྒྱད་ཉིན་སློབ་མཐར་སོན་པའི་ལག་འཁྱེར་ཐོབ་སྟེ་ལོ་གཉིས་ཀྱི་ཚན་རིག་སློབ་གཉེར་ལེགས་གྲུབ་བྱུང་སྟེ་རྒྱ་གར་དུ་ཕྱིར་ཕེབས་གནང་གི་ཡོད་པ་རེད། གནད་དོན་གླེང་མོལ་གྱི་ལས་རིམ་ནང་ལས་འཆར་འདིའི་དམིགས་ཡུལ་ཁག་དང་མ་འོངས་ལས་དོན་གནང་སྒོ་བཅས་ཀྱི་སྐོར་ཨེ་མོ་རི་བོད་ཀྱི་ཚན་རིག་ལས་འཆར་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་དང་ལོ་གཉིས་ཀྱི་སློབ་མཐར་སོན་པའི་ཁོངས་ནས་བཙུན་དགོན་སྒྲོལ་མ་གླིང་གི་བཙུན་མ་སྐལ་བཟང་ལྷ་མོ་ལགས།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཐེངས་འདིའི་ལས་རིམ་དེའི་ཐོག་ལ་ཡ་ད་ད་ལྟ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་ཆེན་མོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་རེད་ལྷག་པར་དུ་བོད་པའི་སྤྱི་ཚོགས་ནང་ལོགས་ནས་ད་ཅིག་འཛམ་བུ་གླིང་ལ་ཡ་ནང་ཆོས་དང་ཚན་རིག་ཟུང་འབྲེལ་གྱི་ཐོག་ནས་ཞབས་འདེགས་སྒྲུབ་ཡ་དེ་དང་དེ་མཚུངས་ཀྱི་འཛམ་བུ་གླིང་ནང་ལོགས་གི་འགྲོ་བ་མི་ལ་ཡ་ཨ་ནི་ཅིག་སེམས་ཁམས་དང་འདི་འདྲ་ལ་ཡ་ར་སྤྲོད་ཀྱི་ཐོག་ནས

བདེ་ལེགས་བཀྲ་ཤིས་དབང་ཕྱུག་ལགས་ཨ་ནི་བྱས་ཙང་ད་ལྟ་དེ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་ཟེར་ནའི་རེད་ལས་རིམ་ཟེར་ནའི་འདི་གི་ང་ཚོའི་ལས་འགན་གཙོ་བོ་འདི་ད་ང་ཚོའི་གི་དམིགས་ས་འདི་ད་ལྟ་རྒྱ་གར་ནང་ལོགས་གི་ད་དགོན་སྡེ་གྲྭ་ཚང་ཁག་ལ་བཞུགས་མཁན་གྱི་ཨ་ནི་གྲྭ་བཙུན་ཚོ་ལ་ཚན་རིག་གི་ཐོག་ནས་ཚན་རིག་ད་དེང་དུས་ཀྱི་ཚན་རིག་མར་སློབ་ཁྲིད་གནང་ཡས་ཀྱི་ལས་རིམ་ཞིག་ཆགས་བསྡད་ཡོད་རེད་འདི་ནི་གཙོ་བོ་ད་སྐྱབས་མགོན་རིན་པོ་ཆེ་གི་དགོངས་བཞེད་བྱས་ཨ་ནི་ལྷག་པར་དུ་ད་ལྟ་ཨེ་མོ་རི་དང་ད་ལྟ་རྡ་ས་བོད་དཔེ་མཛོད་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་འདུ་འགོ་བཙུགས་པ་ཞིག་རེད། ད་ཅི་སྟངས་དང་པོ་འདི་འགོ་བཙུགས་དུས་ང་ཚོའི་རིམ་པ་འདྲ་བོ་བཟོས་ནས་དང་པོ་ཚོད་ལྟའི་གི་རིམ་པ་བཟོ་རོགས་བྱས་ནས་སྔོན་འགྲོའི་གི་ལས་རིམ་རིམ་པ་གཅིག་བྱས་དེ་ནས་ལག་བསྟར་གི་རིམ་པ་གཅིག་བྱས་ཨ་ནི་དེ་ནས་ད་ལྟ་རྒྱུན་འཁྱོངས་དང་ད་སྲ་བརྟན་གྱི་ལས་རིམ་ཅིག་ལ་འདུ་བྱས་ནས་བང་ཅིག་བསྒྲིགས་བཞག་ཡོད་རེད་ད་ད་ལྟ་བར་དུ་ཕྱི་ལོ།

ད་རྒྱུན་འཁྱོངས་དང་སྲ་བརྟན་རིམ་པ་དེ་ནང་ལོགས་ལ་ང་ཚོ་དགོན་སྡེ་ཁག་ནས་གྲྭ་བཙུན་ཚོ་རུག་རུག་བཟོས། ཁོ་རང་ཚོ་སྔོན་མ་ཚན་རིག་སྦྱངས་མྱོང་མཁན་ཚོ་འདུ་མཉམ་ཞུགས་གནང། འདི་ནང་ལོགས་ལ་གཙོ་བོ་ང་ཚོ་དབྱར་ཁའི་རིང་ལ་ད་དེ་ནས་མར་དགེ་རྒན་ཕྱི་རྒྱལ་ང་ཚོ་སློབ་དཔོན་ཁག་གདན་འདྲེན་ཞུས་ནས་ཨ་ནི། དབྱར་ཁ་ལ་གཙོ་བོ་ད་ལྟ་སློབ་ཁྲིད་ཐབས་ལམ་དང་འབྲེལ་བ་ཡོད། ད་རྗེས་མ་མ་འོངས་པར་ང་ཚོ་དམིགས་ཡུལ་འདི་ད་ཨ་ནི་ད་གྲྭ་བཙུན་ཚོ་ཁོ་རང་ཚོ་སོ་སོ་སོའི་གི་དགོན་པའི་ནང་ལོགས་ལ་ཚན་རིག་གི་ལས་རིམ་འགྲོ་བཞིན་པ་རེད། འདི་ནང་ལོགས་ལ་ད་ཅིག་སྣེ་ཁྲིད་བྱེད་ཐུབ་ཡ་རེད་སློབ་ཁྲིད་བྱེད་ཐུབ་ཡ་རེད་དེ་འདྲའི་གི་ང་ཚོ་ཤུགས་རྒྱག་པའི་ཆེད་དུ་ང་ཚོ་དབྱར་ཁ་གི་དམིགས་ཡུལ་དེ་ད་སློབ་ཁྲིད་རང་གི་ཐོག་ལ་བྱས། དེ་ནས་དགུན་ཁ་དེ་ཞིབ་འཇུག་གི་བྱེད་སྟངས་དང་ད་དེང་སང་ཡིན་ན་ད་གདན་ས་ཁག་ནང་ལོགས་ལ་ང་རང་ཚོ་བསྟན་འཛིན་རྒྱ་མཚོ་ཚན་རིག་སྔོན་མ་ཐོན་ཟིན་མཁན་མང་པོ་ཅིག་དེ་འདྲའི་ཚན་རིག་པ་དང་མཉམ་དུ་ཟུང་འབྲེལ་གྱི་ཐོག་ནས་ནི་དུས་ལས་རིམ་མང་པོ་འགྲོ་དེ་འདྲའི་གི་ཆ་ནས་ད་ང་ཚོ་ཁོང་ཚོ་ལ་ད་ཡང་ཞིབ་འཇུག་གི་ཐབས་ལམ་བྱེད་སྟངས་དང་ཞིབ་འཇུག་བྱེད་སྟངས་འདི་ཚོའི་སྐོར་ལ་ཡང་ཅིག་རྩལ་འདྲ་བོ་ཅིག་དགོས་ཡོད་དེ་ང་ཚོ་དགུན་ཁའི་དེ་ད་ཞིབ་འཇུག་གི་ཐོག་ལ་དུ་དམིགས་ཅིག་བྱེད་ཀྱི་ཡོད་རེད། ད་ད་ལྟ་དེ་ཚོའི་ཕེབས་མཁན་བསྟན་འཛིན་རྒྱ་མཚོ་ད་ལྟ་སློབ་ཡོན་ནང་ལོགས་ལ་ཕེབས་མཁན་དེ་ད་ཉིས་སྟོང་བཅུ་ནས་འགོ་བཙུགས་ནས་ད་ད་ལྟ་སྐབས་དྲུག་པ། ད་ང་ཚོ་ཡིན་ན་ཐེངས་དྲུག་པ་དེ་ད་འགྲུབ་པ་རེད། ད་ཁྱོན་བསྡོམས་འདྲ་བོ་ཅིག་བཤད་ན་ད་ལན་འདི་ནང་ལ་ལ་མི་བདུན་ཆགས་བསྡད་ཀྱི་ཡོད་རེད་དེ་མིན་དེ་སྔོན་ད་སྐབས་ལྔ་རིང་ལ་མི་དྲུག་དྲུག་དྲུག་བྱས་ནས་ད་ཁྱོན་བསྡོམས་ད་ད་ལོ་ཕྱི་ཟླ་ལྔ་པ་ནས་ད་ང་ཚོ་ཚན་རིག་བསྟན་འཛིན་རྒྱ་མཚོའི་ཚན་རིག་གི་ད་སློབ་ཡོན་གསོས་ནས་འདུག་སློབ་སྦྱོང་སློབ་མཐར་ཕྱིན་མཁན་ཨ་ནི་མི་ཁྱོན་བསྡོམས་སུམ་ཅུ་སོ་བདུན་ཆགས་བསྡད་ཀྱི་ཡོད་གྲྭ་བཙུན་སུམ་ཅུ་སོ་བདུན་ཆགས་བསྡད་ཀྱི་ཡོད་ལགས་འོང།
ལགས་ལགས་སོ། ད་ལྟ་དེའི་ནང་ལ་ཡང་གྲྭ་བཙུན་དགེ་བཤེས་ད་མང་པོ་ཞེ་པོ་ཅིག་བྱུང་བ་རེད་སུམ་ཅུ་སོ་བདུན་གསུངས་དུས་ཙམ་པ་དེའི་ནང་ལ་ད་ལྟ་ཀརྨ་ལགས་ཕར་ཅིག་བསྐྱར་ཞིབ་ཀྱི་ཅིག་དཔྱད་ཞིབ་འདྲ་ཅིག་བྱས་ཅིག་ཅིག་གཟིགས་པ་ཡིན་ན་ཉིས་སྟོང་བཅུ་ནས་ད་ལོ་བཅུ་གསུམ་ཙམ་འགྲོ་གི་ཡོད་རེད་ནུས་པ་ཆེ་ཤོས་དེ་ཅིག་ག་རེ་ཐོན་དགོངས་ཀྱི་འདུག།
ད་ཅི་ཐང་ད་ལྟ་དང་པོ་ཚན་རིག་ལས་རིམ་འདི་ཡར་འགོ་བཙུགས་དུས་ནས་ད་ཅི་ཐང་སྔོན་མ་ནས་སྐུ་མདུན་གྱིས་བཀའ་ཕེབས་ཀྱི་ཡོད་རེད་དང་པོ་ང་ཚོ་ཨ་ནི་ད་ཨེ་མོ་རིའི་བོད་ཀྱི་ཚན་རིག་ལས་རིམ་འདི་ད་ལོ་བརྒྱ་ཡི་ལོ་བརྒྱ་ཡི་འཆར་གཞི་གི་ད་དུ་ལས་རིམ་ཞིག་ཆགས་འདིའི་སྐོར་ལ་ཨ་ནི་སྐུ་མདུན་གྱིས་བཀའ་ཕེབས་ཡོད་རེད་ཐོག་མར་ང་ཚོའི་དགོན་པ་ཁག་ནང་ལ་དེ་ཚན་རིག་གི་དེ་འདྲའི་ལག་བསྟར་བྱེད་པའི་སྐོར་ཚོ་ཅི་ཐང་དཀའ་ངལ་འཕྲད་ཀྱི་ཡོད་རེད་ཡིན་ནའི་ད་ལྟའི་ཆར་ལ་ད་ད་ལྟ་བསྟན་འཛིན་རྒྱ་མཚོ་སློབ་དཔོན་ཚུར་སློབ་སྦྱོང་གནང་ནས་ཕར་ཕེབས་མཁན་ཚོ་གི་ད་ཅིག་སློབ་ཁྲིད་གནང་ཡས་རེད་སོ་སོའི་གི་ཉམས་མྱོང་དེ་ཚོ་ཕ་སྦྱང་བཤད་བྱས་ཡས་རེད་ཁོ་རང་ཚོ་ལ་ཕ་གི་རྒྱ་གར་བཞུགས་མཁན་ཚོ་ལ་ཕ་ཉམས་མྱོང་དེ་ཚོ་ཕ་སྤེལ་རེས་བྱས་ནས་ད་གྲྭ་བཙུན་གི་ནང་ལོགས་ལ་ད་ཚན་རིག་ལའེ་དེ་ལ་ད་ང་ཚོ་དོ་སྣང་ལ་དོ་སྣང་ཡོང་ཡས་དེ་ད་སྔར་ལས་ལྷག་པ་འདྲ་པོ་ཅིག་ཆགས་བསྡད་ཡོད་རེད། ལྷག་པར་དུ་ད་ད་བསྟན་འཛིན་རྒྱ་མཚོ་ཚུར་ཕེབས་མཁན་གྱི་ནང་ལོགས་ནས་ད་ཧ་ལམ་ཆ་ཚང་འདྲ་པོ་ཅིག་སོ་སོ་སོའི་དགོན་སྡེ་ཁག་གི་ནང་ལོགས་ལ་ད་ལྟ་ཚན་རིག་གི་སྡེ་ཚན་ནང་ལོགས་ལ་འགན་འཁྱེར་ནས་ཡང་མིན་ན་ཚན་རིག་འགན་འཛིན་གནང་ཡས་རེད་ཡང་མིན་ན་དུ་བ་ལ་ད་ལྟ་ཚན་རིག་སློབ་ཁྲིད་གནང་ཡས་རེད་རྒྱུན་དུ་ད་ཅི་ད་དགོན་པའི་ད་གྲྭ་གདན་ས་ཆེ་ཁག་དྲུག་དང་ཨ་ནི་ར་སྟོད་དང་བཀྲ་ཤིས་ལྷུན་པོ་ད་ལྟ་ཁོ་རང་ཚོའི་དགོན་པ་ཁག་ནང་གྲྭ་ཚང་ཁག་ནང་ལོགས་ལ་ཚན་རིག་གི་སློབ་ཚན་འདི་ད་ལོ་འཁོར་མོ་ཡུག་ལ་འགྲོ་བསྡད་ཡོད་རེད་ད་འདི་ཚོ་ལ་ད་འགན་འཁྱེར་མཁན་དང་སློབ་ཁྲིད་བྱེད་མཁན་དགོས་ཀྱི་ཡོད་དུས་དེ་ཚོ་ད་ལྟ་རྐང་འགན་བཞེས་མཁན་གཙོ་བོ་དེ་བསྟན་འཛིན་རྒྱ་མཚོ་སློབ་ཡོན་ཚུར་ཕེབས་མཁན་ཚོ་ཆགས་བསྡད་ཡོད་རེད། ལགས་ལགས་སོ། དེ་ནས་ད་ལྟ་སྒྲོལ་མ་གླིང་གི་བཙུན་མ་སྐལ་བཟང་ལྷ་མོ་ལགས་ད་ལྟ་ཕལ་ཆེ། ད་དེར་ལོ་གཉིས་རིང་ག་ལ་ཡ་རྡོ་སུ་ཆེ་སློབ་སྦྱོང་གནང་བ་རེད། ད་ཕལ་ཆེ་ལས་གཞི་དང་པོ་འདྲ་པོ་ཞིག་ག་རེ་གནང་དགོས་དགོངས་ཀྱི་འདུག།
བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས་གཙོ་བོ་རེད་ཀྱི་ད་ལྟ་དེ་འདྲ་ཕར་ཕྱིན་རྗེས་ད་ལྟ་ང་ཚོ་དགོན་པ་ལ་སྤྱིར་བཏང་གི་ཚན་རིག་གཏན་འབེབས་ཡོད་པ་བྱས་ད་དེ་ཡོད་པའི་སྐབས་ལ་ནི་དེ་འདྲ་ང་རང་གི་དམིགས་ཡུལ་གཙོ་བོ་དེ་ནི་མར་ཕྱིན་ནས་དེ་འདྲ་ཨ་ནེ་རྒན་པ་ཡིན་ན་འདྲ་ཨ་ནེ་ཡང་ཨ་ནེ་ལོ་ན་ཆུང་བ་ཡིན་ན་འདྲ་འོ་དེ་ཚོ་ལ་དེ་ཅིག་ཚན་རིག་ཡར་རྒྱས་གཏང་ཡག་གི་ང་རང་གི་གཙོ་བོ་དམིགས་ཡུལ་དང་ཤོས་དེ་དག་རང་ཡིན་ལགས
དེ་ལ་ཡང་དགོན་པའི་གི་མཐུན་རྐྱེན་ག་འདྲས་ཡོད་རེད་ད་ཡང་དེང་སང་ད་དེ་མཁྱེན་གྱི་རེད་པ་དེ་ཡང་ཕ་གི་སློབ་གྲྭའི་གི་སྒྲིག་འཛུགས་ཞིག་གི་ནང་ནས་འགྲོ་ན་མ་གཏོགས་ཅིག་ཡང་དུ་བ་དང་དུ་ལེན་བྱེད་གནང་པ་ཡིན་ན་ཡང་སྐབས་རེ་སྐབས་རེ་ཕན་འགྲོ་ཡོད་གནོད་འགྲོ་ཡོད་མགོ་མ་ཚོས་བཟོ་འདྲ་ཅིག་ཡོད་རེད་པ། ལགས་ལགས། སྤྱིར་བཏང་གི་ལ་ང་ཚོ་ཨེ་མོ་རི་འདི་འཛིན་གྲྭ་འདི་ནང་ལ་མ་འཛུལ་གོང་ནས་ནི་ཁ་ཟིན་ང་ཚོ་སྒྲོལ་མ་གླིང་གི་སློབ་སྤྱི

ཁོ་རང་དགོན་པའི་ངོ་ནས་ནི་བརྒྱ་ཆ་བརྒྱ་ནི་རོགས་རམ་ཡོད་ཟེར་ཨ་ནི་དེས་མ་ཟད་ནི་དེ་འདྲ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར་དེ་ལ་ཡོད་པའི་ཨེ་ལན་ཏཱ་ལ་ཡོད་པའི་གི་དེ་གི་ཅ་དངོས་རོགས་པ་དེ་ནི་ལོ་ལྟར་རེ་བཞིན་གནང་བསྡད་རེད་ད་དེ་ཨེ་ནི་ཅ་དངོས་དེ་གི་མར་སླེབས་ནས་ནི་འདི་བེད་སྤྱོད་དེ། དམིགས་བསལ་མར་ཕྱིན་ནས། འདི་བེད་སྤྱོད་དང་ནི་ཚན་རིག་ཡར་རྒྱས་དེ་ནི་ཨ་ནེ་ཆུང་བ་ལ་ཡིན་ན་འདྲ་ཨ་ནི་ད་རྒན་གཞོན་བར་གསུམ་ཆ་ཚང་ལ་ནི་ག་འདྲས་བེད་སྤྱོད་བཏང་དགོས་མིན་འདི་ད་ལྟ་ནས་ཏོག་ཙམ་འཆར་གཞི་གྲ་སྒྲིག་ཡོད་ལགས། འཆར་གཞི་ནང་ལས་ད་དགོན་པའི་གི་ནི་མ་དགོས་པ་ཡ་ཁྱེད་རང་གི་རྩལ་དང་ནུས་པ་རང་གི་ཐོག་ནས་གོམ་པ་དང་པོ་འདྲ་པོ་ཞིག་ག་རེ་སྤོས་ན་ཡག་དགོངས་པ་ཡོད་ལགས། ད་དམིགས་བསལ་གི་གཙོ་བོ་དེ་ད་མར་འགྲོ་ནས་ནི་སློབ་སྦྱོང་དེ་ད་ཁོང་ཚོ་ང་ཚོ་སློབ་སྤྱི་དང་དེ་འདྲ་དགེ་བསྐོས་རྣམ་པ་ཚོ་མཉམ་དུ་བཀའ་མོལ་བྱུང་དུས་ཙམ་པ་ལ་ནི་ཁོང་ཚོ་མང་ཆེ་གེ་ནི་ད་ལྟ་གཙོ་བོ་མར་སླེབས་ནས་ད་ང་ཚོ་ཚན་རིག་ད་ཅི་ཐང་སློབ་གཞི་གཏན་འབེབས་ཡོད་རེད་ད་སློབ་གཞི་གཏན་འབེབས་དེ་ག་ལ་ནི་ང་རང་གི་འདི་ག་ལ་སྣོན་འབེབས་དེ་ག་རེ་ལ་ན་ནི་ད་དེ་སླེབས་ནས་ང་རང་གི་ཉམས་མྱོང་དེ་གཙོ་བོ་དེ་ར་དེ་ལ་སློབ་སྦྱོང་བྱེད་སྟངས་དེ་ག་འདྲ་ཡིན་མིན་ཚན་རིག་དང་ནང་ཆོས་གཉིས་བར་ལ་ནི་མཐུན་ཆ་མ་མཐུན་ཆ་མི་འཛོ་མང་པོ་རྗེས་ནི་ངེད་ཀྱི་ཏིས་ཀྱི་ཁོ་རང་ཚོ་ལ་ནི་ཧ་གོ་བཅུག་ན་ཨ་ནི་ཡང་ཁ་ཤས་ད་འདི་ལ་ཁོ་དགག་པ་རྒྱག་ངེས་ཡོད་སྲིད་རོ།
ཁོ་ད་ཚོགས་པ་ཅིག་འདི་ཤོར་ལ་ད་རྣ་བ་མ་འགྲོ་ངེས་ཡོད་རེད་རྣ་བ་འགྲོ་ངེས་ཡོད་རེད་ད་གཙོ་བོ་འདི་དང་པོ་ཁོ་ཚོའི་སློབ་སྦྱོང་འདི་སོ་སོ individual ལ་ནི་ང་རང་གི་དང་པོ་འབད་བརྩོན་འདི་ནི་ཁོ་ཚོ individual ལ་ང་རང་ག་རེ་བྱེད་དགོས་དོ

ད་དགེ་བཤེས་བཏང་ཡག་གི་དེའི་ལམ་འདི་དོར་ནས་ཚན་རིག་ལ་འཛུལ་ཞུགས་བྱེད་དུས་ད་དགའ་སྣང་དེའི་ཁོག་ད་དེའི་ཐོ་རེག་རྐྱེན་གྱི་སྐད་ངན་གྲོགས་ཤ་ལེགས་ར་ང་ཚོ་བོད་པ་ན་ཡིན་ན་ཨ་རེད། ཨ་ནི་འདི་གི་ད་དེ་དོར་ནས་ནི་ཡང་ཁོ་ཚན་རིག་འཛུལ་དུས་ད་མ་ར་འདི་འདྲ་གོ་སྐབས་བཟང་པོ་ཅིག་ད་མི་སུ་འདྲ་གཅིག་ལ་ཡིན་ནི་ར་ཡག་པོ་ཀ་ལྷག་པར་དམིགས་བསལ་གྱི་ད་ནི་སྒྲོལ་མ་གླིང་ནས་ཆ་བཞག་ན་ང་དང་ཤོས་རེད། འོ་འདི་གི་ད་དེའི་དགའ་སྣང་ཅིག་འདུག་ར་ཨ་ནི་ཞར་དང་ཞོར་ལ་ཡང། ཕྱི་རྒྱལ་ལ་ཡར་སླེབས་ཚར་ནས། ང་ཚོ་ཚན་རིག་ཙམ་མ་ཡིན་པ། དེ་དེ་བཞིན་གྱི་ཡང། ནང་ཆོས་དང་འབྲེལ་བ་ཡོད་ཀྱི་ང་ཚོ། ཚོགས་པ་མང་པོ་ཅིག་ལ་དེ་ནས་སྐད་ཆ་བཤད་གོ་སྐབས་རག། དེ་རག་དུས་ཙམ་པ་ལ་ཡང་སོ་སོ་ལ་དེ་བྱེད། ཞན་པའི་ཆ་འདུག་བསམ་བསམ། དེ་ཞན་པའི་ཆ་དེ། ད་གལ་སྲིད་དགེ་བཤེས་བཏང་བ་ཡིན་ན། ནང་ཆོས་གོང་འཕེལ་འགྲོ་ཡ་ད་ཁོ། ཁ་བྱང་བྱང་འགྲོ་ཆ་འདུག་དོ། ཡིན་གྱི་ཡང་ངེད་ཀྱི་ང་ཚོ་དགེ་བཤེས་དེ་བཏང་ནས་ཡར་སླེབས་ཚར་ཡིན་ན་ག་འདྲ་བྱུང་ན་ཟིན་འདི་འདྲ་འགྲོ་རྒྱུ་ཡང་ཅི་ཞིག་འགྱོད་པ་བྱུང་སོང་ཡིན་ན་ཡང་ད་མར་འགྲོ་ནས་གལ་སྲིད་ངེད་ཀྱི་ད་དགོན་པ་ནང་སླེབས་ཚར་ནས་ནི་ཚན་རིག་ཡར་རྒྱས་བཏང་ནས་ད་ག་ལ་ཁ་སང་ང་རང་གིས་ད་བྱེད་ཐུབ་ས་རེད་ད་འདིའི་ཆ་སྙོམས་པོ་ཅིག་ཡོང་ས་རེད་བསམ་ན་ཨ་ནི་དགེ་བཤེས་བཏང་དགོས་བྲིས་འདི་ཡོད་ལ་འོང་ལ། ཨོ་ནི་ཡའོ་ཤོད་ཆུང་ནང་དུ་གཉིས་ཆ་ཡོང་གོ་ར་ལགས་རེད། ལ་འོང་ལ། ལགས་ལགས། དེ་ནས་དགེ་སློང་བཀྲ་ཤིས་རྒྱལ་མཚན་ལ་ད་ད་ལྟ་ར་སྟོད་གྲྭ་ཚང་ལ་ཕར་ཕེབས་ཀྱི་རེད། ར་སྟོད་གྲྭ་ཚང་ལ་ཡ་ཅི་ཐང་ད།

དེ་དགེ་རྒན་མང་པོ་ཅིག་གིས་དེ་ལ་ཡང་སློབ་ཁྲིད་ཅིག་དང་ཐབས་ལམ་སྣ་ཚོགས་པ་ཅིག་ཡོད་པ་ཡིན་ཙང་དེ་སྐད་དུ་ཕར་འགྲོ་ནས་ཐབས་ལམ་དེ་སྐད་དུ་བེད་སྤྱོད་བཏང་རྗེས་དེ་གའི་ནང་ཆོས་དང་ཚན་རིག་ཟུང་དུ་འབྲེལ་བའི་ཐོག་ནས་དེ་གའི་སློབ་ཁྲིད་གནང་ཡུལ་གྱི་ཆ་ཤས་ཅིག་ཡོད་ཟེར། ལགས་ལགས་སོ། སྐུ་ཞབས་ད་ལྟ་བོད་པའི་ང་ཚོ་ད་ལྟ་དགོན་སྡེ་ཁག་ནང་ལོགས་ལ་ཡང་རིགས་པ་བརྡར་ཤ་བྱེད་སྟངས་འདི། ད་བོད་པའི་སྤྱི་ཚོགས་ནང་ཙམ་མ་རེད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡང་ཕར་དཔེ་བསྟན་ཡག་ཅིག་རེད་ཅེས་སྐྱབས་མགོན་རིན་པོ་ཆེས་ཡང་སེ་ངོམ་གནང་གི་ཡོད་རེད་ད་འདི་ང་ཚོ་བོད་པའི་ཁྱད་ཆོས་རེད་ཅེས་བཀའ་གནང་གི་ཡོད་རེད་ནང་ཆོས་ཀྱི་ཐོག་ནས་རིགས་ལམ་གྱི་བརྡར་ཤ་བྱེད་ཡ་དེ་དང་ད་ལྟ་དེ་ཨ་མི་རི་ཀའི་ཨེ་མོ་རི་ནང་ལོགས་ལ་ད་ཆེས་མཐོའི་གཙུག་ལག་སློབ་གཉེར་པའི་གྲགས་ཅན་ཞིག་རེད་འདི་ནང་ལོགས་ལ་ཡང་ཞིབ་འཇུག་གནང་སྟངས་ཀྱི་ཐོག་ལ་ཡང་སྦྱང་བ་གནང་དུས་འདི་ཞིག་ཅིག་བལྟས་གཟིགས་ཡོང་དུས་འདི་གཉིས་བར་ལ་ཁྱེད་རང་གི་ཞན་ཆ་རེད་ཡང་ཅུ་དཔེ་བླངས་རེ་བྱེད་དགོས་ཡ་འདྲ་བོ་འདི་ག་རེ་གཟིགས་ཡོད་རོ།
ལར་ཟེར་ཚེ་དྲི་བ་དེ་དཔེ་མི་སྲིད་ཡག་པོ་འདུག་ལ། ད་ད་ལྟ་ཞིབ་འཇུག་གནང་སྟངས་ཀྱི་ཐོག་ལ་ལྟ་ད་རྣམ་པ་ཚོ་མཁྱེན་གསལ་རེད་བྱས་ཙང། ང་ཚོ་གི་ཕ་གི་དགོན་པའི་ནང་ལ་ཡིན་ན་དགག་བཞག་སྤོང་གསུམ་གྱི་ཐོག་ནས་ཞིབ་འཇུག་བྱེད་འོག་ར་ལ་ཨེ་ནི་རྟགས་གསལ་དང་རིག་པ་སྒྲིམ་བྱེད་ཅིག་གཙོ་བོ་སོ་སོ་བསམ་བློ་གྱི་ཐོག་ནས་བེད་རང་གི་ཅིག་རྣམ་གཞག་ཅིག་གི་ཐོག་ལ་ཅིག་དཔྱད་པ་བྱེད་དུས་བསམ་པ་ཅིག་རྣམ་དཔྱོད་སོ་སོ་སོ་སོ་གྱི་བེད་སྤྱོད་ཅིག་བཏང་བྱེད་ཅིག་ཨེ་ནི། རྩོད་པ་གཅིག་རྩོད་ཡིན་ན་གཅིག་བརྟག་དཔྱད་གཅིག་བྱེད་འོང་རོགས། དེ་ལ་ཡིན་དུས་བསམ་པ་གཅིག་དོ་གཟུགས་ཅན་གྱི་སྒང་ལ་གཅིག་འཕྲུལ་ཆས་དང་རིགས་ཀྱི་བེད་སྤྱོད་ཅིག་བཏང་བྱས་ནི་ཡང་ཁོ་གོང་ལ་ཁོ་རྣམ་གཞག་ག་ཟེར་བ་རེད་པ་གཅིག་ཚན་རིག་ཁོ་རང་རང་གི་ཐབས་ལམ scientific method སྒང་ལ་གཅིག

ལགས་འོང། ད་ཅི་ལྟར་ང་ཚོ་ད་ལྟ་གོང་དུ་ཞུས་པ་ནང་བཞིན་བཞིན་ད་ལྟ་རྒྱུན་བརྟན་དང་སྲ་བརྟན་གྱི་ལས་རིམ་གྱི་ནང་ལོགས་ལ་ད་ད་ལྟ་རུ་ཁག་དང་པོ་དེ་ད་ད་ལྟ་ལོ་གཉིས་པ་བྱས་ད་རྗེས་མ་དགུན་ཁ་ལོགས་ལ་ད་ཁོང་ཚོ་གི་ཞིབ་འཇུག་གི་ལོ་རིམ་གསུམ་པ་དེ་ཆགས་འདི་ཡོད་རེད་ད་ལོ་གསུམ་གྱི་སྟངས་ཀྱིས་དེ། ཚར་འགྲོ་དེ་རེད། ད་འདི་གནང་བའི་སྐབས་སུ་ང་ཚོ་ཞིབ་འཇུག་གི་འདི་ནང་ལོགས་ལ་གཙོ་བོ་དགེ་རྒན་རྒན་རྐང་འགན་བཞེས་མཁན་གཉིས་ཡོད་རེད་གཅིག་ཡིན་ན Emory ནས་བྱས་གཅིག་ཡིན་ན Northwestern ཤི་ཁ་གོ་ནས་རེད། ཨ་ནི་འདི་ཁོ་རང་ཚོ་གི་མཉམ་དུ་ཡང་དགེ་རྒན་རྒན་པ་དེ་འདྲས་གཉིས་གསུམ་ཕེབས་ཀྱི་ཡོད་རེད། ད་འདི་གནང་བའི་སྐབས་སུ་ཁོ་ཚོ་མང་པོ་ཅིག་འདྲ་ཞིབ་འཇུག་གནང་མཁན་མང་པོ་ཅིག་གིས་ཚན་རིག་པ་མང་པོ་ཅིག་གིས་དཔེ་དགོན་སྡེ་གྲྭ་བཙུན་ཁག་ལ་དུ་ཞིབ་འཇུག་གི་ཐབས་ལམ་དེ་ཚོ་སློབ་ཁྲིད་བྱས། དེ་བྱས་པའི་སྐབས་སུ་ཁོ་རང་ཚོ་གི་ཐོག་ནས་ཡང་ཉམས་མྱོང་བསགས་པ་དང་སོ་སོ་ལ་ཡང་ལེགས་ཆ་དེ་འདྲའི་མང་པོ་ཅིག་དུ་རག་ཡོད་པ་དང་ཡང་དེ་འདྲའི་ངའི་དོ་སྣང་འདི་འདྲ་བྱུང་སོང། གལ་ཏེ། གསལ་བོ་གར་བྱེད་རེད་ལབ་མེད་ན། ང་ཚོའི་གི་ད་ལྟ་ལས་རིམ་འདི་ནང་ལོགས་ལ་སློབ་ཁྲིད་གནང་མཁན་གི་དགེ་རྒན་ཚང་མ། དྭང་བླངས་པ་ཤ་སྟག་རེད་ང་ཚོའི་དངུལ་དེ་འདྲ་ཅིག་ཁོ་ཚོས་བཞེས་གི་ཡོད་མ་རེད་འདི་ཡིན་དུས་དྭང་བླངས་པ་རྐྱང་རྐྱང་ཡིན་དུས། ཁོ་རང་ཚོས་གི་དངོས་གནས་བྱེད་པ་ཡིན་ན་ང་ཚོ་འདུ་བ་ཕྱི་རྒྱལ་དང་ནུབ་ཕྱོགས་རྒྱལ་ཁབ་ཁག་ཡིན་ན་ཚང་མ་ང་ཚོ་ཅིག་ལས་ཀ་ག་རེ་བྱེད་པ་ན་སོ་སོ་ད་ཅིག་མང་ཆེ་དངུལ་དང་ཅིག་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་དེ་ནས་ང་ཚོའི་དགེ་རྒན་དེ་ཚོ་ཚང་མ་དྭང་བླངས་པ་ཤ་སྟག་བྱས་ཨ་ནི། ང་ཚོའི། འདི་འདྲ་ཅིག་གོ་སྐབས་ཅིག་འདུག་ལབ་ནི་ཞུ་བ་དང་ལམ་སང་དགེ་རྒན་འཚང་ཁ། ངས་སློབ་ཁྲིད་བྱེད་མཁན་ངས་འདི་ནང་ལ་མཉམ་ཞུགས་བྱེད་མཁན་ལ་ནི་འདུག་ཁོ་རང་དཔེ་འཚང་ཁ་ཤིག་ཤིག་རེད་ད་འདི་གིས་ག་རེ་བསྟན་གི་འདུག་ཟེར་ན། ཁོ་ཚོ་ད་ལྟ་གྲྭ་བཙུན་ཚོ་མཉམ་དུ་འདུག་སློབ་ཁྲིད་དང་ཡང་ཞིབ་འཇུག་དེ་འདྲས་གནང་བའི་སྐབས་སུ་ཁོ་རང་ཚོ་ལ་ཡང་ཅིག་ཉམས་མྱོང་གསར་པ་དང་ལེགས་ཆ་གསར་པ་དེ་འདྲས་མང་པོ་ཡོང་གི་ཡོད་པ་ཅིག་འདི་ཅིག་གསལ་པོ་རེད་ཤག་གཉིས་པ་དེ་ད་ལྟ་ཞིབ་འཇུག་དང་འབྲེལ་བ་ཡོད་པའི་ཐོག་ནས་ང་ཚོ་ཡང་ད་ལྟ་ཨེ་མོ་རི་ལ་ད་ལྟ་ང་ཚོ་བསྟན་འཛིན་རྒྱ་མཚོའི་སློབ་ཡོན་ཐོག་ནས་ཅིག་ཕེབས་བསྡད་ཀྱི་ཡོད་རེད། ད་ལྟ་ན་ནིང་ལོ་དང་པོ་རེད། ང་ཚོའི་གི་ད་ལྟ་ད་ཕ་གི Northwestern University Chicago ལ་ཡོད་པའི་གི Northwestern University ལ་འདི་དང་མཉམ་འབྲེལ་གི་ཐོག་ནས་ང་ཚོ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་བརྒྱུད་ནས་ད་ལྟ་ཞིབ་འཇུག་གི་ཉམས་མྱོང།

འདི་འདྲའི་སྦྱང་ཡ་འདི་འདྲའི་དང་ལེགས་ཆ་ལེན་དགོས་ཡ་འདི་འདྲའི་མང་པོ་ཅིག་གཟིགས་རྒྱུ་ཡོད་ས་རེད། གཅིག་ག་རེ་ཡོད་ཞུ་བ་ཡིན་ན་ད་ལྟ་ང་ཚོ Northwestern ལ་ཞུགས་མཁན་གྱི་སློབ་དཔོན་ཆེན་མོ་གཅིག་གཉིད་ཀྱི་ཐོག་ལ་འདུ་ཞིབ་འཇུག་གནང་གི་ཡོད་རེད། ད་ལྟ་གཉིད་ཀྱི་ཐོག་ལ་ཡོད་དུས་ད་ང་ཚོ་ད་ལྟ་ལའོ Sleep དང་ད་ལྷག་པར་དུ་ཡང་འདི་འདྲའི་གཉིད་ཀྱི་ཁུག་པའི་སྐབས་སུ་འདི་ཚོའི་ནང་ལོག་ལ Lucid Dream ལ་ནི་རྨི་ལམ་ལ་རྨི་ལམ་ངོ་འཕྲོད་ཡ་དང་དེ་འདྲའི་གི་ཐོག་ནས་ཡང་ཞིབ་འཇུག་ཅིག་གནང་གི་འདུག་བ། དེ་གནང་དུས་ཡང་ང་ཚོ་དེ་ནང་ཆོས་ཀྱི་ཐོག་ནས་ཡང་གསང་སྔགས་ཀྱི་ཐོག་ནས་ཡང་རེ་རེ་ནང་ཆོས་ནང་ལ་ད་ད་ལྟ་ཡང་རྨི་ལམ་རྨི་ལམ་ངོ་ཤེས་ཡ་དང་དེ་འདྲའི་གི་ཐོག་ནས་ཡང་དེ་འདྲའི་སྤྱི་དང། ཅིག་འབྲེལ་བ་འདྲ་བོ་གཏིང་ཟབ་པོ་ཡོད་ས་རེད་སྤྱིར་བཏང་ང་ནང་ཆོས་དེ་འདྲའི་སློབ་གཉེར་དེ་འདྲའི་བྱས་མ་མྱོང། ཡིན་ན་ཡང་ཁོ་རང་ཚོ་དགེ་རྒན་ཚོ་ཁོང་ཚོའི་མཉམ་དུ་ཟུང་འབྲེལ་གྱི་ཐོག་ནས་ལས་ཀ་བྱས་དང་ཞིབ་འཇུག་བྱས་དེ་འདྲ་ལ་དཔེ་དགའ་སྣང་བྱས་སྤྲོ་སྣང་བྱས་ནས་ཚུར་དུ་བཅར་བསྡད་ཀྱི་འདུག་འདི་ཡང་ང་ཚོའི་གི་ཐོག་ནས་ག་རེ་ལབ་དགོས་རེད། ནང་ཆོས་ནང་ལོག་ལ་དམིགས་བསལ་ཅིག་ཡོད་པ་འདི་གསལ་བོ་གསལ་རྐྱང་རེད་བསམ་གྱི་འདུག་ལགས། ལགས་ལགས་སེ། དེ་ནས་ཆོས་ལགས་ད་ལྟ་ད་ལྟ་བསྡད་ད་ལོ་གཉིས་འདིར་བཞུགས་པ་རྒན་ལགས་ཚོའི་མཉམ་དུ་ཡར་འབྲེལ་བ་འདྲ་གནང་དུས་ཙམ་པ།

ད་ང་ཚན་རིག་ལ་སྤྱིར་བཏང་དེ་འདྲའི་སྐད་ཆ་བཤད་རེད་འགྲོ་ནམ་རྒྱུན་ཅི་ཞིག་དེབ་ཀློག་རེད་འགྲོ་དེ་འདྲའི་ཏོག་ཙམ་ཡོད་དེ་ལས་ཡིན་ན་ཡང་ཚན་རིག་ལ་ང་ཚོ་མང་པོ་ཞིག་ད་ལྟ་འདི་ལ་ཡོད་མཁན་གྱི་གྲྭ་བཙུན་ཡིན་ན་ང་ལ་ང་དང་ང་ལ་སོགས་པ་མང་པོ་ཅིག་ད་ལྟ་ང་ཚོ་རྨོངས་ཡས་དེ་གཙོ་བོ་དེ་ང་ཚོ་ཐ་སྙད་ལ་རྨོངས་གི་འདུག་ཨ་འདི་གི་ཁོ་ཚོ་ང་ཚོ་དང་པོ་ཐོག་མར་དགེ་རྒན་རྩ་ནས་སྦྱང་དུས་ཙམ་པ་ལ་ཐ་སྙད་ལ་མང་ཤོས་རྨོངས་བྱས་འདི་ཏོག་ཙམ་ཐོག་མར་དཀའ་ངལ་འདི་འདྲ་ཞིག་འཕྲད་ཀྱི་འདུག་ཡིན་ནའི་ད་དགེ་རྒན་མཉམ་དུ་ལ་ང་ཚོ་སློབ་ཚན་ཚར་ནས་ཡང་རྣམ་པ་ཅིག་དགེ་རྒན་གྱི་ཡང་ང་ཚོ་ལ

ང་ངེད་ཀྱི་ལྟ་སྟངས་ལྟར་བྱས་པ་ན་དེ་འདྲ་ཚན་རིག་འདྲ་བོ་ཡིན་པ་ཡིན་ན། སློབ་སྦྱོང་ཁོ་རང་ཚོ་བྱས་པའི་སྐབས་སུ་དང་པོ་ཐོག་མར་དེ་ལ་ཁོ་ཚོས་ཀྱི་ཚོད་དཔག་ཅེས་ལ་ཞེས་བྱ་ཡོད་དོ། དབྱིན་ཇིའི་ནང་ལ་མ་སོང་ན Hypothesis ལབ་ཡོད། ལ་རེད། ད་དེའི་ཚོད་དཔག་དེ་ཞེས་བྱ་སྟེ་བཏོན་པ་དེ་ལ་ཁོ་ཚོས་ཀྱི་ནི་བརྟག་དཔྱད་བྱས། བརྟག་དཔྱད་དེ་ཡང་ནི་ལྐོག་ནི་བརྟག་དཔྱད་ཚར་གཅིག་མ་ཡིན་པ། བརྟག་དཔྱད་བྱེད་སའི་ཡུལ་དེ་གཅིག་མ་ཡིན་པ་བརྟག་དཔྱད་མང་པོ་བྱས་ལ་བྱས་ཚར་མང་པོ་བྱས།

དཔེར་མཚོན་ན་ང་འདྲ་བོ་ཡིན་པ་ན་ཁྱད་པར་དེ་ག་རེ་འདུག་ལབ་ན་ང་འདྲ་བོ་ན་བསམ་བློ་ཏོག་ཙམ་འགག་ཡོད་རེད། རྒྱ་ཆུང་ཆུང་བྱས་ཁོང་ཚོ་ཡིན་ན་ཆུང་ཆུང་ནས་སློབ་སྦྱོང་བྱེད་དུས་ཁོ་རང་ནས་ཨོ། མ་འདྲ་བ་ཅིག་རེད་ཤག་ཁོང་ཚོ་སློབ་སྦྱོང་བྱེད་པའི་སྐབས་སུ་ནི་འདི་ག་རེ་བྱེད་ནི་བྱེད་ཡོད་རེད་ང་འདི་བྱེད་ནས་མ་འོངས་པ་ག་རེ་བྱེད་ཀྱི་རེད་ལབ་འདི་ཁོ་རང་ཚོ་ལ་དཔེ་ཤུགས་ཆེན་པོ་འདུག་ཁོ་ཚོ་ལ་དམིགས་ཡུལ་དཔེ་རྒྱ་ཆེན་པོ་རུ་མཐོང་སོང་ར་ད་ང་འདྲ་བོ་ན་དང་པོ་ཡོང་དུས་ཆུང་ཆུང་བྱས་ཡིན་ཡང་སོ་སོ་སློབ་སྦྱོང་བྱེད་པའི་སྐབས་སུ་འདི་འདྲའི་བསམ་བློ་རྒྱ་ཆེན་པོ་མ་བཏང་ཙང་འདི་ཡང་སོ་སོ་ཞན་པའི་ཆ་ནས་ཁོ་ཚོ་རྩ་ནས་ལེན་འདི་ཡང་འདི་ཡག་པོ་རུ་མཐོང་སོང་ལགས། འདི་བཙན་བྱོལ་ནང་ལ་ཡོད་པའི་དགོན་སྡེ་གྲྭ་ཚང་ཁག་ནང་ལོགས་ལ་ཡང་མདུན་ལམ་སློབ་སྟོན་ད་མདུན་ལམ་སློབ་སྟོན་ཞུས་ན་འགྲིག་མ་རེད་བ་ད་ཅི་ཚང་མ་སངས་རྒྱས་ཀྱི་གོ་འཕང་ལ་ཕེབས་མཁན་རྐྱང་རྐྱང་རེད། མཐའ་མ་ཡི་ད་དམིགས་ཡུལ་ད་འདི་རེད་བ་ཡིན་ནས་ད་འཕྲལ་སེལ་གྱི་ད་ལྟ་ཆོས་ལགས་གསུངས་པ་ནང་བཞིན

དཔེ་འདྲ་བོ་བྱས་པ་སོང་ན་བར་སྣང་ཕེབས་ཡག་འདྲ་བོ་ནང་ལོགས་ལ་ག་རེ་ག་རེ་འདྲ་བོ་ཡོད་ནང་ལོགས། ལོ་ད་ད་ལྟ། རང་ཉིད་དུ་ས་ཆ་ཤི་ད་ཅིག་གི་བསམ་བློ་རེ་ཞིག་ད་ག་ལ་གང་ཙམ་ཅིག་བཏང་གི་འོང་ནས་ད་ད་ལྟ། ནི་ཕ། ཕར་ཕྱིན་རྗེས་དེ་ནས་ད། དང་པོ། གཅིག་ང་སྔོན་མ་གཅིག་ཚན་རིག་སྦྱང་དུས་ཙམ་པ་ནི། གཅིག་ཚན་རིག་རང་གི་གོ་བ་འདྲ་ཞིག་གཅིག་བསམ་བློ་རང་གཅིག་དཔེ་ན་ཕྲ་ཕུང་འདྲ་བོ་གཅིག་ཡིན་ན་དེ་འདྲ་བོ་ཞིག་མ་གཏོགས་དེ་དམིགས་བསལ་གྱིས་དེ་ལ་དོ་སྣང་ཞེ་ཅིག་སླེབས་མ་སོང་བྲོ། ད་དེར་སླེབས་ནས་ཨ་ནི་དེ་བ་ནི་དགེ་རྒན་དང་ནི་དེ་བར་ཟུར་ལ་ནི་འདི་གའི་སློབ་ཕྲུག་དང་དེ་ཚོ་མཉམ་དུ་ཡང་ཅིག་བགྲོ་གླེང་བྱས་ཏེ་གོ་སྐབས་བྱུང་དུས་ཙམ་པ་དཔེར་དང་པོ་ཁོ་རང་ནང་ཆོས་དེ་རིན་ཐང་ཆེན་པོ་ཞིག་དཔེ་ཤུགས་ཆེན་པོ་ཞེ་ཅིག་མཐོང་སོང་ཚོར་བ་དེ་འདྲའི་ཅིག་མྱོང་སོང་རོགས། ཨ་དེ་ཨ་ནི་ཕར་ཕྱིན་རྗེས་དེ་ནི་ནང་ཆོས་གཞི་རྩ་དེ་བཞག་པའི་འོག་ནས་ཨ་ནི་ཚན་རིག་དང་དེ་གཉིས་བསྡུར་ནས་ཅིག་ཨ་ནི་འདི་བྱས་པ་ནི་ནང་ཆོས་ཀྱི་གོ་རྟོགས་དེ་ཤུགས་ཆེར་འདྲ་ཞིག་འགྲོ་ས་རེད། དཔེར་ན་དབང་ཤེས་ཀྱི་ཡུལ་ལ་འཇུག་སྟངས་ཀྱི་ཐོག་ནས་སྐད་ཆ་འདྲ་བོ་བཤད་དུས་ཙམ་པ་དེའི་ཚན་རིག་གི་དབང་རྩ་ཚན་རིག་གི་སྐད་ཆ་བཤད་སྟངས་ག་རེ་རེད་བྱས་སོ། འགྲེལ་བཤད་རྒྱག་སྟངས། ང་ཚོ་གི་ཕ་གི་ནང་ཆོས་ནས་འགྲེལ་བཤད་རྒྱག་སྟངས་ག་རེ་རེད་བྱས། དེ་འདྲའི་གི་ཐོག་ནས་ཅིག་དཔེ་མ་འདྲ་ཅིག་བལྟས་ཡ་ཡིན་ན་འདྲ། ཨེ་ནི་ཁོ་གཟུགས་ཅན་གི་ཐོག་ལ་ཡང་ཁོ་ལག་པ་འཆང་ཅིག་ག་རེ་རེ་བྱེད་དགོས་ཡིན་ན་འདྲ། དེ་འདྲའི་གི་སློབ་ཁྲིད་གནང་ཡ་ཅིག། ད་ཡང་ཐབས་ལམ་གསར་པ་ཅིག་གི་ཐོག་ནས་ཡང་ཅིག། དེ་འདྲའི་གི་འཆར་གཞི་འདྲ་ཅིག་བྱེད་ཀྱི་ཡོད་ལ།

རེད་དེ་ཤུགས་ཧ་ཅང་ཤུགས་ཆེར་ཆེར་འགྲོ་ཡིན་རེད་ཅིག་བ་རེད་བྱུང་སོང་ཨ་ནས་དེ་ག་རང་ལ་ད་ད་ལྟ་ཚན་རིག་དང་ནང་ཆོས་ཟུང་དུ་འབྲེལ་བའི་ཐོག་ནས་ཅིག་སློབ་སྦྱོང་བྱེད་ཡ་དང་དེ་འདྲའི་གི་དོ་སྣང་སླེབས་ཀྱི་འདུག་ཨ་ནི་དམིགས་བསལ་གྱི་ཡང་ཁོ་དཔེར་བྱས་ན་རྣམ་ཤེས་འདྲ་བོ་ཅིག་སྐོར་ནས་སྐད་ཆ་བཤད་དུས་ཙམ་པ་ཨ་ནི་རྣམ་ཤེས་མ་ཉིང་མཚམས་སྦྱར་གང་སྦྱར་སྟངས་ཀྱི་ཐོག་ནས་ཡང་ཚན་རིག་དང་ཁོ་ནང་ཆོས་ཀྱི་ཚན་རིག་གི་རྣམ་ཤེས་དེ་ཁོ་ཁས་ལེན་མ་རེད་དེ། ཁོ་སྐྱེ་བ་ལེན་སྟངས་ཀྱི་ཆ་ནས་ཤིག་ཁ་ལོ། ད་གཟུགས་ཅན་ཅིག་ཡང་ཚ་བའི་བྱེད་སྟངས་ཀྱི་ཐོག་ནས་སྐད་ཆ་བཤད་དུས་ཙམ་པ་ཁོ། དེ་ལ་ཡང་ཅིག་ཚན་རིག་དང་སྦྱར་བའི་ཐོག་ནས་བསམ་བློ་ཞིག་བཏང་དུས་ཙམ་པ་ཡང་གོ་བ་གསར་བ་དེ་ནས་ཁོ་ཚོས་ཅིག་རྙེད་ཡོང་དུས་ཙམ་པ་ཨེ་དོ་སྣང་ཤུགས་ཆེར་འགྲོ་ཡ་དང་ཨ་ནི་དེ་འདྲས་ཀྱི་ཐོག་ནས་ཡང་ད། སོ་སོ་གྱིས་ནི་མུ་མཐུད་ནས་ཚན་རིག་སྦྱང་ཡ་དང་དེ་ནི། ཁ་གསུངས་ད་དེ་འདྲས་མུ་མཐུད་ནས་ཡང་སློབ་ཁྲིད་བྱས་ཡ་དང་ཨ་ནི། གཞན་དང་ཆོས་ལུགས་གཞན་དང་ཁོ་ནས་ཡང་གོ་བསྡུར་བྱས་ཡ་ལ་སོགས་པ་དང་དེ་འདྲས་ཤུགས་ཆེར་རེ་ཅིག་བྱུང་ཡས་དོ་སྣང་དང་བྱུང་སོང། ལོ་ལ་ཟེར་ཆོས་ལགས་དེ་སྤིག་སྐར་གནང་དང་ལགས། ལགས་རྒན་ལགས་ངས་འདིའི་ཐད་ལ་ལྟ་ཅི་དང། སྔོན་མ་ནས་ཡིད་ཆེས་རོགས་ཅི་དང་ཡོད་ཀྱི་ལ་ག་ལ་དང་ང་ཚོ་ནམ་རྒྱུན་ནས་བཙུན་མ་ཡིན་ན་འདྲ་གྲྭ་པ་ཡིན་ན་འདྲ་སློབ་གྲྭ་ཁག་ད་ལྟ་དཔེར་མཚོན་ན TCV དང་དེ་ཚོ་ལ་ནི་ཡང་བུའི་དགེ་རྒན་བྱེད་ཀྱིན་ཡོད་རེད་བ། ད་དེ་འདྲའི་འགྲོ་རྗེས་གོམ་པ་སྤོས་ཚུགས་དུས་ནི་ད་ཚེ་རིང་གི་སྤོས་མ་ཐུབ་པ་དང་ཕན་ཆད་ཡོང་གི་མ་རེད་དྲན་གྱི་འདུག་གཅིག་ནས་ནི་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟ་ལྡི་ལི་ཁག་གི university དང་དེ་འདྲ་ལ་མང་པོ་ཅིག་ཕེབས་དུས་ཙམ་པ་ལ་ཨ་ཁོ་ཚོ་ལ་དེ་འདྲའི་གི་ད་བསམ་བློ་ཅིག་སླེབས་ཚར་ཙང་ང་ཚོས་འདིའི་ཐད་ལ་ནི་གོམ་པ་ཅིག་སྤོས་ཚུགས་དུས་སྤོས་ད་ངན་གི་བཙུན་མ་དང་ནི་གྲྭ་པ་དེ་ཚོ་ནི་དེ་འདྲའི་ཕོད་གཙོ་དོན་ནི་ཕན་ཆད་ད་དེ་མང་བ་ཡོང་གི་རེད་བསམ་གི་རེད་ངས་བྱས་ན། ལོ་ལོ་སེ་ཀརྨ་ལགས་ད་ལྟ་འདི་གནད་འགག་ཆེན་པོ་ཞིག་ཆགས་ཀྱི་རེད་བསམ་གི་དཔེར་ན་ང་ཚོ་འདི་སྒང་ལ་ཡང་དགོངས་པ་བཞེས་ཡས་ད་བོད་མི་སྒྲིག་འཛུགས་ཀྱི་འགན་ལ་དགོངས་པ་ཆེ་བཞེས་བྱེད་པ་ཕྱག་བསྟར་གནང་གི་ཡོད་ན་མ་གཏོགས་གཞན་ད་ལྟ་དགོན་སྡེ་གྲྭ་ཚང་ཁག་ནས་ཕར་ཕེབས་མཁན་གྱི Scholar ད་ཅིག་དགེ་རྒན་ད་སློབ་དཔོན་འདི་མང་ཆེ་ཆེ་ཆོས་དགེ་རེད་ཡང་ན་མེད་ན་བོད་ཡིག་དགེ་རྒན་རེད་བ་ལ་ད་མ་འོངས་པ་ཚན་རིག་དགེ་རྒན་ཟུར་དུ་ཐོན་པ་ཡིན་ན་ད་ལྟ SEE Learning ཟེར་ཡ་རྣམ་པ་ཚོས་ཀྱི་ད་ལྟ་འགོ་འཛུགས་བྱས་ཡོད་རེད་བ་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་དང་མཐུན་པ་འདི་གས་འདི་ཡའི་མ་འོངས་པ། སྒོ་གཞི་རིམ་ཐོག་ནས་སྐོར་སློབ་ཁྲིད་འགྲོ་ཡོད་རེད་བ
ལགས། ལགས་ལགས་ལགས། ལགས། རེད་རེད་ད་འདི་དྲི་བ་དེ་གནད་འགག་ཆགས་འདུག་ད་ད་ལྟ་ང་ཚོ་ཚན་རིག་ཨེ་མོ་རི་དང་བོད་ཀྱི་ཚན་རིག་ད་ལས་འཆར་ཡིན་ན་ལས་རིམ་འདི་ད་ཅིག་ད་ང་ཚོ་འགོ་ཚུགས་ནས་ད་ད་ལྟ་བར་དུ་ལོ་བཅུ་བཞི་བཅོ་ལྔ་ཙམ་ཞིག་ཕྱིན་ཡོད་པ་རེད། ཡིན་ནའི་འདིའི་ནང་ལོགས་ནས་ད་ད་ཚན་རིག་ལ་དོ་སྣང་ཡོང་སྟངས་ཡིན་ནའི་རེད་ཚན་རིག་ལ་སློབ་སྦྱོང་སློབ་གཉེར་གནང་མཁན་ཡིན་ནའི་རེད། གྲྭ་བཙུན་གྲྭ་བཙུན་ད་ཧ་ཅང་མང་པོ་ཞིག་གྲངས་ཀ་དེ་ད་ལོ་རེ་ལོ་ལོ་རེ་མང་དུ་མང་དུ་འགྲོ་བཞིན་པ་རེད། ད་འདི་མ་འོངས་པ་ལ་ངས་ཡོང་གི་རེད་བསམ་གྱི་འདུག་འདི་གནད་འགག་ཅིག་ག་རེ་འདུག་ལབ་ན་སྤྱིར་བཏང་ང་ཚོ་བོད་པའི་གི་ད་ལྟ་ང་ཚོའི་གི་ཚན་རིག་སློབ་ཚན་ལྷག་པར་དུའང་ད་རྒྱ་གར་ནང་ལོགས་ལ་དབྱར་ཁ་དང་དགུན་ཁ་སློབ་ཁྲིད་བྱེད་པའི་སྐབས་སུ་ཨིན་ཇི་དང་བོད་ཡིག་གཉིས་ཀ་ཡོད་པའི་ཐོག་ནས་རེད་ད་ང་ཚོ་དགེ་འདུན་པ་ནང་ལོགས་ནས་ཨིན་ཇི་མ་ཤེས་མཁན་མང་པོ་ཡོད་རེད་ཡིན་ནའི། ང་ཚོས་ཀྱི་འདུག་སྐད་སྒྱུར་གྱི་ཐོག་ནས་ད་སློབ་ཁྲིད་གནང་བསྡད་ཀྱི་ཡོད་རེད་དེ་ཡིན་དུས་ང་ཚོས་ཀྱི་སློབ་དེབ་མང་པོ་ཅིག་ད་ལྟ་བོད་སྒྱུར་ཞུས་ནས་ཁོ་རང་ཚོ་ཡང་སློབ་སྦྱོང་འདི་སྒང་ལ་གནང་བསྡད་ཀྱི་ཡོད་རེད་དེ་ཡིན་དུས་མ་འོངས་པ་ལ་བོད་ཡིག་བོད་ཀྱི་སྐད་ཡིག་གི་ཐོག་ནས་མ་ཚན་རིག་སློབ་ཁྲིད་བྱེད་ཡས་དང་དེ་འདྲའི་ཆ་ནས་ངས་ཏན་ཏན་ཡོང་གི་རེད་བསམ་གྱི་འདུག་གཅིག་ནས་ག་རེ་ཞུས་པ་ཡིན་ན་ད་ད་ལྟ་ཚན་རིག་སློབ་ཁྲིད་སློབ་སྦྱོང་འདི་ང་ཚོའི་ཀྱི་ད་ལྟ་ལས་རིམ་འདི་ནང་ལོགས་ལ་མཉམ་ཞུགས་གནང་མཁན་ཚོ་ལ་ཚན་རིག་ལ་དུ་དོ་སྣང་ཡོང། འདི་བྱེད་དུས་སྐབས་སུ་ལྷག་པར་དུ་ད་ལྟ་གཞི་རིམ་སློབ་གྲྭར་འགྲིམས་མྱོང་བའི་གི་དབྱིན་ཇི་ཤེས་མཁན་དེ་ཚོ་ཡིན་ན། ད་ལྟ་རྒྱ་གར་གྱི་ནང་ལོགས་ལ་ད་ལྟ་མཐོ་སློབ་དང་དེ་འདྲའི་ནང་ལོགས open school ལ་འདུག་བ། དེ་འདྲའི་ནང་ལོགས་ལ་ཚོ་ཡིག་འགྲུལ་གྱི་ལམ་ནས་ད་ཡང་སློབ་སྦྱོང་བྱེད་ཡས་ཀྱི་གོ་སྐབས་དེ་འདྲ་ཡོང་གི་འདུག་བ། དེ་ཡིན་དུས་དེ་འདྲའི་གི་ཆ་ནས་ངའི་མ་འོངས་པ་ལ་ཡང་ད་ལྟ IGNOU ཡིན་ནའི་རེད་འདུག་བ open school ཡིན་ནའི་རེད university ག་རེ་ཡིན་ནའི་དེ་འདྲའི་གི་ཐོག་ནས་ངའི་སློབ་སྦྱོང་གནང་ནས་ངའི་དགེ་རྒན། གནང་ཐུབ་མཁན་ཐོན་གྱི་རེད་འདུག་བསམ་གྱི་འདུག་ཨ་ནི་ད་ལྟ་བོད་ཀྱི་ལུགས་རྒྱུད་ནང་ལ་མར་ཆ་བཞག་པ་ཡིན་ནའི་ང་ཚོས་ད་ལྟ་བར་དུ་ད་ཅིག་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ནས་ད་ང་ཚོའི་གི་སྐད་ཡིག་བདག་པོ་རྒྱབ་ཐུབ་ཡས་དང་འདི་འཛིན་སྐྱོང་སྤེལ་གསུམ་བྱེད་ཐུབ་ཡས་དེ་ད་གཙོ་བོ་ཆོས་སྡེ་ཁག་དེ་ཚོ་ཆགས་བསྡད་ཀྱི་ཡོད་རེད་བ། དེ་ཡིན་དུས་ད་ལྟ་ང་ཚོ་ཚན་རིག་སློབ་ཁྲིད་བྱེད་ས་ཚོ་ཡིན་ནའི་ད་དགོན་པ་དགོན་སྡེ་ཁག་ལ་གནང་ཡས་དེ། གཅིག། ང་རང་གི་བསམ་ཚུལ་ཡིན་ནའི་རེད་ད་ལྟ་ང་རང་ཚོ་ལས་རོགས་ཚོ་ཡས་འདུག་ཟེར་ནས་བསམ་ཚུལ་དེ་འདྲ་བྱུང་བ་དྲན་གྱི་འདུག་གང་ལབ་ན་ང་ཚོའི་གི་ཚན་རིག་གི་ཐ་སྙད་དེ་ཚོ་བཟོས་པའི་སྐབས་སུ་བཀོལ་སྤྱོད་བྱེད་མཁན་དེ་ད་ང་ཚོ་དཔེ་ཉུང་ཉུང་ཆགས་བསྡད་ཡོད། དེ་ཡིན་དུས་ང་ཚོའི་གི་ད་ལྟ་ཐ་སྙད་དེ་ཚོ་དགོན་སྡེ་ཁག་དང་གྲྭ་བཙུན་ཁག་ནང་ལོགས་ལ་མར་ཁྱབ་བརྡལ་ཅིག་འགྲོ་དུས་ཁོ་རང་ཚོ་སྤྱི་བཏང་གི་ཆ་ནས་གྲངས་འབོར་ཆེན་པོ་རེད་འདི་ནའང་རྒྱུན་དུ་བེད་སྤྱོད་ག་ཚོད་མང་བ་བཏང་བ་ཡིན་ན་དེ་ཚོད་ཀྱིས་ད་བཀོལ་སྤྱོད་བྱེད་མཁན་དང་ཐ་སྙད་འདི་རང་བཞིན་གྱི་ལྟ་གོ། སྤྱི་ཡོངས་ཀྱི་ཆ་མཐུན་ཡན་ལག་ང་ཚོ་དུ་ཕན་ཐོགས་ཡོད་པ། དེ་ཡིན་དུས་ག་ལེ་ག་ལེ་ལ་ང་ཚོ་ཚན་རིག་གི་སྔོན་མ་ཡིན་ན་གདན་ས་ཁག་ནང་ལོགས་ལ་ཕྲ་ཕུང་ལབ་ན་ག་རེ་རེད་ད་ཅིག་དུ་བ་ལ་ཅིག་ཉག་ཕྲན་ལབ་ན་ག་རེ་རེད་ལབ་ནས་ད་ཅིག་ཚན་རིག་གི་ཐ་སྙད་མང་པོ་ཅིག་བོད་སྐད་ནང་ལ་ཡོང་རྒྱུ་ཁོ་རང་ཡོད་མ་རེད་ག་རེ་ཟེར་ན་ཁོ་དེ་དུས་ཐ་སྙད་ཁོ་རང་ཡོད་མ་རེད་ད་ཚན་རིག་སློབ་ཁྲིད་བྱེད་ཀྱི་ཡོད་མ་རེད་ད་ད་ལྟའི་ཆ་ལ་ད། ཨ་ནི་བོད་གཞུང་ཤེས་རིག་ལས་ཁུངས་ཡིན་ན་ཡང་རེད་དེའི་བརྡ་ཆད་གཏན་འབེབས་ཀྱི་ཚན་པ་ཡིན་ན་ཡང་རེད་ཨ་ནི་བོད་ཀྱི་དཔེ་མཛོད་ཁང་རེད་ཨ་ནི་ང་ཚོ་དེ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་ནས་དེ་ཚོ་ནས་ད་ལྟ་ཚན་རིག་གི་ཐ་སྙད་མང་པོ་ཞིག་ད་གཏན་འབེབས་བྱེད་ཡོང་དུས་འདི་མར་འཛིན་སྐྱོང་སྤེལ་གསུམ་བྱེད་ས་དེ་ད་དགོན་སྡེ་ཁག་དང་གྲྭ་བཙུན་ཁག་ནང་ལོགས་ལ་གནང་ཐུབ་ན་ངས་འདི་སྲ་བརྟན་ཡོང་ཡས་དང་རྒྱུན་འཁྱོངས་ཡོང་ཡས་ལ་འདི་ཕན་ཐོགས་ཆེ་ཤོས་ཡོང་གི་རེད་བསམ་གྱི་འདུག

རྒྱས་རུ་རྒྱས་རུ་འགྲོ་ཡག་གི་འཆར་གཞི་དང་དེའི་གི་གྲ་སྒྲིག་དེ་དག་ད་ལོ་ནས་ལངས་པ་དེ་དང་མཉམ་དུ་གཅིག Open གཏོང་ཡག་དང་དེ་ནས IGNOU དང་དེ་འདྲའི་གཏོང་ཡག་གི་འཆར་གཞི་ཡོད་ལ། ངས་ཕི་ཡ་རོགས་པ་དང་དེ་ཚོ་ལ་དེ་འདྲ་གི་ད་ད་ལྟ་དབྱིན་ཇིའི་གི་རྨང་གཞི་ཡོད་མཁན་དེ་ཚོ་ལ་ད་ལྟ་དེ་འདྲ་སེམས་ཤུགས་སྤར་དང་སྤར་བཞིན་པ་ཡིན་ལ་དེ་ལྟ་མ་འོངས་པའི་ལོ་ལོ་བཅུ་ཡི་བཅུ་ཡི་རྗེས་ལ་ཟེར་ནི་མི་འདུག་ད་ག་འདྲས་ཞིག་ལ་གང་ལྟར་དེ་མགྱོགས་པོ་འདྲས་ཞིག་ལ་ཐོན་ས་རེད་ད་ལྟ་དགེ་རྒན་ཆེན་པོ་འདྲས་ཐོན་ས་རེད་ཟེར་ནི་བསམ་བློ་ཤུགས་ཆེན་པོ་རེ་ཞིག་ཡོད་ཟེར་ཞེས། བློ་ལ་ཟེར་ཆོས་ལ།
ལགས་གི་ལགས་ཨ་འདིའི་ཐད་ལ་སྣོན་མ་གཅིག་འདི་ག་རེ་འདུག་ཟེར་ལབ་ན་ནི། ད་ལྟ་ང་ཚོ་ཨེ་མོ་རི་གི་མཐོ་སློབ་ནང་ལོགས་ལ་ད་ལྟ་ང་ཚོ་ནམ་རྒྱུན་ནི་སློབ་སྦྱོང་ཚན་རིག་ཡིན་ན་འདྲ་དབྱིན་ཇི་ཡིན་ན་འདྲ་འདི་འདྲ་བྱས་པའི་སྐབས་སུ་ཡང་ཨེ་མོ་རི་ཁོ་རང་ནི་སློབ་གྲྭ་ཕྲུ་གུ་དེ་འདྲས་ང་ཚོ་ལ་དེ་འདྲས་སློབ་བཤད་བྱེད་སྐོར་ཁོང་ཚོ་དེ་དག་ང་ཚོ་ལ་དོགས་པ་འགྲོ་ཡོང་ནས་དེ་འདྲ་ནང་ལོགས་ལ་དོགས་པ་ཡོད་མགྱོགས་དེ་ཁོང་ཚོ་གི་དོགས་པ་སེལ་དེ་འདྲ་ཕན་ཐོགས་བྱེད་མཁན་ཡང་སློབ་གྲྭ་ཕྲུ་གུ་ཁ་ཤས་ཤིག་ཡོད་རེད་འོ་དེ་ཚོ་བརྒྱུད་ནས་ཡང་ང་ཚོ་ལ་ནི་མར་རྒྱ་གར་ལོག་རྗེས་ནི་ཡང་ད་ཚན་རིག་སྦྱངས་རེད་ར་ད་ཚན་རིག་སྦྱང་བ་དང་མི་ལ་བསླབ་པ་གཉིས་རྦད་ཐ་དད་ཆགས་འདུག་ད་ཁ་ལམ་ཁ་ཤས་སོ་སོ་ཡག་པོ་ཆགས་ན་ཡང་མི་ལ་བསླབ་དུས་ཡང་ཁོ་བསླབ་མ་ཤེས་པ་འདུག་ཞེས་ད་འོ་དེ་གི་དེའི་སྦྱོང་བརྡར་གྱི་ལམ་ནས་ང་ཚོ་དན་རྟགས་འདི་ང་ཚོ་ཁོ་རང་ཚོ་གི་ང་ཚོ་ལ་དཔེ་མི་ཆོག་ཅིག་ལ་ཕན་ཕན་ཆེན་པོ་ཞིག་ཐོགས་སོང། ད་སློབ་སྦྱོང་བསླབ་པའི་སྐབས་སུ་ནི་ག་འདྲས་བསླབ་དགོས་རེད་ཀོ། ནག་པང་སྒང་ལ་བྲིས་བྱས་བསླབ་དགོས་རེད་ཡང་མིན་ན PowerPoint བཏོན་ནས་བསླབ་དགོས་རེད། འོ་དེ་ཚོ་ནི་གལ་སྲིད་ད་དེ་ལ་དན་རྟགས་ང་ཚོ་བསླབ་པའི་དེ་ཨ་ནི་ད་དེ་འདྲ་བྱེད་པའི་སྐབས་སུ་ཁོ་ཚོས་ཀྱི་ནི་སྐྱོན་ཆ་འདི་འདུག་ཨ་ནི་ལེགས་པའི་ཆ་འདི་འདུག་ལ་ནི་ནམ་རྒྱུན་ནི་འདི་འདྲ་གསུང་གི་རེད།
ད་རེད།
བྱེད་དུས་ཙམ་པ་ལ་གལ་སྲིད་འདི་སློབ་ཚན་ཆ་ཚང་དབྱིན་ཇིའི་ཐོག་ནས་ང་ཚོ་གི་ཤེས་དགོས་རོགས། ད་འདི་ཤེས་ཐུབ་ཐང་ནི་ད། རྒྱ་གར་སློབ་གྲྭ་ཡིན་ན་ད་བོད་པའི་སློབ་གྲྭ་ཡིན་ན་ད་འདི་ལོའི་ཕན་ཆད་ང་ཚོ་གི་ནི། བྱེད་མི་ཐུབ་པ་ཡོང་གི་ཡོད་དྲན་གྱི་མི་འདུག་རྗེས་མ་མ་འོངས་པ་ཡིན་ནའི་ད། ཁོ་དེ་འདྲའི་འགྲོ་རྒྱུ་བརྒྱུད་རིམ་ཅིག་མུ་མཐུད་ནས་འགྲོ་ན་ཨ་ནི་དཔེ་ཕན་ཐོགས་ཆེན་པོ་ཡོང་ས་རེད།
ལགས་རེད་ད་ཁ་དཔེའི་ནང་ལོགས་ལ་ཡ། དགེ་རྒན་གྱིས་བྱས་ན་སློབ་ཕྲུག་རྩེ་གྲ་ཆག་ཆག་བ་རེད་ཟེར་ཅེས་ཤོད་སྲོལ་ཡོད་རེད་པ། ལགས་རེད་དེ་འདྲ་ཞིག་གི་ཐོག་ནས་དེ་རིང་ང་ཚོ་ལས་རིམ་འདིར་མཚམས་འཇོག་ཞུ་གི་ཡིན་ཨ་ནི། ང་ཚོ་ལས་རིམ་དེའི་ཐོག་ཕེབས་པའི་བཙུན་དགོན་སྒྲོལ་མ་གླིང་གི་བཙུན་མ་སྐལ་བཟང་ལྷ་མོ་ལགས་དང་ད་ག་ནང་བཞིན་ཨ་ནི་རྭ་སྟོད་གྲྭ་ཚང་གི་དགེ་སློང་བཀྲ་ཤིས་རྒྱལ་མཚན་ལགས་རེད་ད་ག་ནང་བཞིན་ཨེ་མོ་རི་བོད་ཀྱི་བོད་དང་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་འཆར

བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཧི་མ་ཅལ་མངའ་ཁུལ་དུ་གཞུང་དོན་འཚམས་གཟིགས་གནང་བཞིན་པའི་ཁྲོད། ཟླ་བ་འདིའི་ཚེས་བཅོ་ལྔའི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་པོན་ཌོ་བཀྲ་ཤིས་གླིང་བོད་མིའི་གཞིས་ཆགས་སུ་ཕེབས་འབྱོར་གནང་བའི་ཐོག་ཐོག་མར་སྲིད་སྐྱོང་མཆོག་ནས་པོན་ཌོ་བཀྲ་ཤིས་གླིང་བྱང་ཆུབ་ལྷ་ཁང་དུ་ཆོས་མཇལ་དང་དེ་རྗེས་ས་གནས་འགོ་འཛིན་ལས་ཁུངས་ས་གནས་འཐུས་ཚོགས། ས་གནས་རང་བདེན་ཚོགས་ཆུང་གི་ལས་ཁུངས་བཅས་ལ་འཚམས་གཟིགས་གནང་བ་དང་དེ་གའི་མང་ཚོགས་དང་ཐུག་འཕྲད་ཀྱིས་གསུང་བཤད་གནང་ཡོད་པ་རེད། ཉིན་རྒྱབ་སྲིད་སྐྱོང་མཆོག་པོན་ཌོ་བཀྲ་ཤིས་གླིང་ནས་མན་ཌིར་ཕེབས་ཐོན་གྱིས་ས་གནས་བོད་མི་ཁྲོམ་ས་དང་མན་ཌི་ཁུལ་གནས་སྡོད་བོད་མི་རྣམས་དང་ཐུག་འཕྲད་ཀྱིས་གསུང་བཤད་གནང་ཡོད་པ་མ་ཟད་ས་གནས་རང་བདེན་ཚོགས་ཆུང་གི་ལས་ཁུངས་ལ་འཚམས་གཟིགས་བཅས་ལེགས་པར་གྲུབ་སྟེ་མཚོ་པད་མར་ཕེབས་ཐོན་གྱིས་དེར་མཚོ་པད་མའི་ས་གནས་འབྲེལ་མཐུད་པ་དང་ས་གནས་ཀྱི་གཞུང་དང་གཞུང་ཁོངས་མིན་པའི་ཚོགས་པ་ཁག་གི་ལས་སྣེ་རྣམ་པ་ས་གནས་མང་ཚོགས་ནས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་འདུག་གནས་ཚུལ་ནང་གསལ་བར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཟླ་བ་འདིའི་ཚེས་དགུ་ནས་བཟུང་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་སིམ་ལ་དང་ཀུ་ལུ་མ་ན་ལི་སོགས་སུ་ཕྱོགས་བསྐྱོད་གཟིགས་ཞིབ་གནང་ཡོད་པ་མ་ཟད་ཧི་མ་ཅལ་མངའ་སྡེའི་ལས་ཐོག་སྤྱི་ཁྱབ་བློན་ཆེན་དང་ཟུར་པ་ཧི་མ་ཅལ་མངའ་སྡེའི་སྲིད་སྐྱོང་བཅས་དང་ལྷན་མཇལ་འཕྲད་གནང་ཡོད་ཅིང་མཇལ་འཕྲད་དེ་ཚོའི་སྐབས་སྲིད་སྐྱོང་མཆོག་གིས་བོད་ནང་གི་གནས་སྟངས་སྤྱི་དང་སྒོས་རྒྱང་རིང་པོའི་ཐོག་ནས་རྒྱ་ནག་གིས་རྒྱ་གར་གྱི་སྲུང་སྐྱོབ་ལ་ཉེན་ཚབས་ཇི་ཙམ་ཆགས་ཀྱི་ཡོད་མེད་དེ་བཞིན་ཧི་མཱ་ཅལ་མངའ་ཁུལ་དུ་གནས་སྡོད་བྱེད་པའི་བོད་མིའི་ས་གཞིའི་བདག་དབང་གི་རྩོད་རྙོག་སེལ་ཐབས་དང་འབྲེལ་བའི་ཐད་སྙན་སེང་དང་གྲོས་བསྡུར་སོགས་གནང་ཡོད་པ་རེད། ཡང་རྒྱ་ནག་གིས་སྤྱི་ཟླ་བཞི་པར་བསྡོམས་རྩིས་བྱས་པར་གཞིགས་ན་རྒྱ་ནག་ནང་གཞོན་སྐྱེས་ལས་མེད་ཀྱི་གྲངས་འབོར་བརྒྱ་ཆ་ཉི་ཤུ་དང་ཚེག་བཞིའི་བར་མང་དུ་ཕྱིན་ནས་བསྡོམས་རྩིས་ཉར་ཚགས་བྱེད་འགོ་ཚུགས་པ་ནས་བཟུང་གཞོན་སྐྱེས་ལས་མེད་ཚད་མཐོ་ཤོས་དེ་ཆགས་ཡོད་འདུག།